ཁྱིམ་གསེབ་དེ་ལ་ཡང་བསྡད་པའི་བསྡད་ཕྱིན་ཆད་ལ་ཡང་ཨེ་ནི་གང་འདྲ་ཅིག་སོ་སོས་སོ་སོ་འགྲིག་ན་ཡང་ཅིག་བཟའ་ཚང་བུ་ཕྲུག་གི་ཐོག་ནས་ཨེ་ནི་ཅིག་མ་འགྲིག་མཁན་ཆགས་ནས་དེ་དག་ཨེ་ནི་རང་བཞིན་གྱིས་སོ་སོའི་ངོས་ནས་དཔེར་ན་ཅིག་འདོད་ཆུང་ཆོག་ཤེས་བསྟེན་ཡང་འདྲ་བ་ཅིག་འདོད་པ་ཡིན་ན་ཡང་ཨེ་ནི་བཟའ་ཚང་བུ་ཕྲུག་གི་ངོས་ནས་ཨེ་ནི་རང་ཅིག་འདོད་ཆུང་ཆོག་ཤེས་བྱེད་མི་ཐུབ་ཡ་རེད། ད་ག་ནང་བཞིན་གྱིས་སོ་སོའི་ངོས་ནས་དཔེ་མི་ཀུན་ལ་དཔེ་འཆམ་པོ་བྱས་མི་ཀུན་ལ་དཔེ་མཛའ་བོ་བྱས་མི་བཟང་པོ་བྱས་ནས་མི་བཟང་པོ་བྱེད་ཀྱི་ཡོད་པ་ཡིན་ན་བྱེད་འདོད་པ་ཡིན་ན་ཡང་ཨེ་ཡང་ཅིག་བཟའ་མི་བཟའ་ཚང་གི་ངོས་ནས་ཨེ་ཡང་ཅིག་ཕ་གི་མ་འགྲིག་མ་མཐུན་པ་མང་པོ་ཅིག་བཟོས་ནས་ཡོང་དུས་ད་སོ་སོ་བཟའ་མི་བཟའ་ཚང་རང་ཡིན་པ་ཡིན་དུས་ཡང་ཅིག་དེའི་དཔེ་རང་ཅིག་དཔུང་རོགས་རུ་ཞིག་མ་བྱས་ནས་དེ་ལྟ་བུའི་རྒྱབ་ཤུགས་སེམས་ཤུགས་ཞིག་མ་བྱས་ན་བཟའ་ཚང་རྒྱག་རེས་ཤོར་ཡ། བྱེད་གར་ཕྱིན་པ་ཡིན་ན་ཡང་ཅིག་དགྲ་མང་པོ་བཟོ་དགོས་ཡ། ཡོང་དུས་ཀིར་བ། ད་ག་ནང་བཞིན་གྱི་ནི་སྤུ་གུ་བུ་ཕྲུག་གི་གནས་ཚུལ་སླེབས་ཡོང་དུས། རང་ད་བེ་དྷར་གྷེ་ས་འདྲ་བོ་སྤུ་གུ་མེད་ན་མེད་པའི་སེམས་ཁྲལ། ཨ་ད་སྤུ་གུ་ཞིག་ཡོང་ཡག་གི་དོན་དག་ལ་ཡ་སྨན་ཟས་ནི་ཨེ་དྲག། ཨར་ད་ཨེ་ནི་གཅིག་གི་དཔེ་གཅིག་གི་བླ་མ་ལ་སྐྱབས་འཇུག་རུ་ཞུས་ནི་ཨེ་དྲག་ཞབས་བརྟན་བྱས་ནི་ཨེ་དྲག་ག་རེ་བྱས་ནི་བྱུང་ནི་ད་ག་ལ་ཅིག་སྤུ་གུ་ཡོང་ཡག་གི་སེམས་ཁྲལ་ཁོ་རེ་ང་ནི་གཅིག་མ་འདྲི། སྤུ་གུ་ཡོད་ན་ཡོད་པའི་སྡུག་བསྔལ་ཨ་སྤུ་གུ་མང་དྲག་ནི་སྐྱེ་སྒོ་བཀག་ནི་ཨེ་དྲག་ཨ་ད་ཅིག་སྤུ་གུ་བསད་ནི་ཨེ་དྲག། དང་པོ་གང་དག་མངལ་གནས་པའི་མངལ་ནས་ཞུགས་པའི་པ་བཏོན་ནས་དེ་འདྲ་བྱས་ནས་ཨེ་དྲག། བྱས་ནས་གང་དག་སེམས་ཁྲལ་ཞེ་དྲག་བྱེད། དང་ཐོག་ཐོག་མ་སྤུ་གུ་ཅིག་མེད་དུས་ས་ནས་སྤུ་གུ་ཅིག་ཡོད་ན་བསམས་ནས་དཔེ། ད་དཔེ་སྤུ་གུ་ཡོད་ན་དཔེ། དངོས་གྲུབ་ཀྱི་དཔེ་གཏེར་རྙེད་པ་འདྲ་བོ་ཞིག་གི་དཔེ་དགའ་ཚོར་བྱེད་དེ་སྤུ་གུ་དེ་གང་ཙམ་སོང་ནས་ཁ་ལ་མི་ཉན། ད་ཡང་ནི་བརྟག་པ་རེ་ཞིག་ཁོང་ཁྲོ་ལངས། ཡང་ནི་སྤུ་གུ་དེ་ལ་ཡ་བརྩེ་བ་ཡོད་བཞིན་དུ་སྤུ་གུའི་མགོ་ལ་སག་སག་གཞུ་དགོས་མེད།

དེ་འདྲས་ཡིན་པ་ཡིན་དུས་སུ་དེ་རབ་བྱུང་ཞིག་ལ་ཆ་བཞག་ན་ཨེ་ནི་དངོས་གནས་རང་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང། ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བའི་དགོས་དོན་ཁོ་ཆོས་བྱེད་ཡང་དོན་དག་རེད་མ་གཏོགས་ཚོང་རྒྱག་ཡང་དོན་དག་ཡོད་མ་རེད། འོ་ད་ཅིག་གཡོ་སྒྱུ་སྐྲ་ལག་རྒྱབ་ཡང་དོན་དག་ཡོད་མ་རེད། འོ་ད་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་ནས་ཚེ་བློས་མི་ཐོངས་བའི་སྒོ་ནས་ཨེ་ནི། ཅིག་ཚོང་དགོས་ཐབས་ལེན་བྱེད་ཡང་འགྲོ་ཅིག་གཡོ་སྒྱུ་སྐྲ་ལག་ཆེན་པོ་བསྡད་བསྡད་བྱེད་པ་ཡིན་ན་ནི་ཨེ་ནི་ཁོ་རབ་ཏུ་བྱུང་ནས་ཨེ་ནི་ཁོ་དེ་ག་ཙམ་རེད། ཁོ་སྐྱིད་པ་དང་ཡག་པོ་དང་ཡག་ཁ་ཁ་ཡོད་མ་རེད་དེ་མིན་དངོས་གནས་དྲང་གནས་དེ་ལྟར་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བའི་དགོས་དོན་ཆོས་བྱེད་ཡ་གཅིག་དང་ལྟོ་གོས་གཏམ་གསུམ་ལ་གྱོང་བཏང། དངོས་གནས་ཐོས་བསམ་སྒོམ་གསུམ་འཆད་རྩོད་རྩོམ་གསུམ། འོ་ཅིག་འདི་འདྲས་ཀྱི་དཔེ་མཁས་བཙུན་བཟང་གསུམ་ཅིག་དེ་འདྲས་ཀྱི་ཐོག་ལ་ཡ་ཨེ་དང་དོད་བྱེད་ས་དེ་དང་དོད་བྱེད་ས་ཞིག་དང་དོད་བྱེད་ས་མ་ནོར་བ་ཅིག་གི་ཐོག་ནས་དང་དོད་བྱས་ནི་མི་ཚེ་སྐྱེལ་བ་ཡིན་ན་རབ་ཏུ་བྱུང་བ་ལས་སྐྱིད་པ། རབ་ཏུ་བྱུང་བ་ལས་ལྷོད་པ། རབ་ཏུ་བྱུང་བ་ལས་བག་ཕེབས་པ་ཅིག་ད་མེད་པ་རེད། འོ་དེ་འདྲས་ཡིན་པ་ཡིན་དུས་ཙ་ན་བཅོམ་ལྡན་འདས་ཀྱིས།

ཨེ་ནི་ཅིག་གཞན་དབང་སྟབས་བསྟུན་བྱེད་དགོས་ཡ་དེ་དེ་མེད་པ་བྱས། སྙིང་པོ་མེད་པའི་ཞེན་ཆགས་སྙིང་པོ་མེད་པའི་ཨེ་ནི་བ་ཅིག་ག་སོགས་རེ་ཕུལ་གི། ཅིག་ཚང་རེ་མེད་ད་ཚིག་ཏུ་དྲན་གི་མི་འདུག་ད་ལྟ་ཞིག་ད་སྙིང་རྗེ་མེད་པའི་སྙིང་རྗེ་མེད་སྟེ་སྙིང་པོ་དེ་ཙམ་མེད་དེ་ངེས་ཀྱི་ཅིག་ལན་ཆགས་རོགས་པས་དཔེ་མང་པོ་ཅིག་གི་སྐོར་དེ་ཡ་གི་རྙོག་དྲ་དེ་ག་གེ་མེད་པ་བྱས། ཆེ་ས་ནས་སེམས་ཅན་ཐམས་ཅད་གཉེན་དུ་བལྟས་སེམས་ཅན་ཐམས་ཅད་ཕ་མར་བལྟས་ཏེ་ཐམས་ཅད་ལ་དྲིན་ལན་གསབ་ཡ། མཐར་ཐུག་རྣམ་མཁྱེན་སྒྲུབ་ཡག་གང་དག་ལ་ཡང་ཨེ་ནས་དཀའ་སྤྱད་བྱེད་ཐུབ་ཡག་ཅིག་ད་བྱུང་པ་ཡིན་ན། ཨེ་ནས་དྲང་གནས་ཀྱི་བུ་གའི་འཕྲལ་དུ་སོ་སོ་ཁ་ཞིམ་པ་སེམས་སྐྱིད་པ་ལྷོད་པ་དང་རང་དབང་ཚགས་མཐར་ཐུག་པའི་རྣམ་མཁྱེན་སྒྲུབ་ཐུབ་ཡག་ཅིག་ཨེ་ནས་ང་ཡང་ཡོད་པ་རེད། མ་གཞི་བསྒྲུབས་ན་ཁྱིམ་དུ་གནས་ནའང་ཐར་པ་ཡོད་འཕགས་བོད་རྒྱལ་བློན་མར་པ་ལ་སོགས་བཞིན་མ་བསྒྲུབས་རི་མགོར་གནས་ཀྱང་ངན་སོང་རྒྱུ་འཕྱི་བ་ས་ཡི་ཁུང་བུར་མཚམས་བྱས་བཞིན་གསུངས་པ་ནང་བཞིན་བྱས་ནས། བསྒྲུབས་ན་ཁྱིམ་དུ་གནས་ན་ཡང་ཐར་པ་ཡོད་རེད། མ་བསྒྲུབས་ན་རི་མགོར་གནས་ན་ཡང་ཁོས་ཐར་པ་ཐོབ་ཐུབ་ཡ་ཞིག་མེད་པ་རེད། གཞི་གང་ཁྱིམ་གྱི་རྟེན་ཁྱིམ་པའི་རྟེན་ནས་ཀྱང་རགས་པའི་རྣམ་མཁྱེན་སྒྲུབ་ཐུབ་ཡ་དང་གཅིག་ས་བཅུ་ལམ་ལྔའི་རྟོགས་པ་སྐྱེ་ཐུབ་ཡ་ལོས་ཡོད། རེད་དེ་ཡིན་ནའི་སྤྱི་སྙོམས་ཤིག་བཤད་པ་ཡིན་ན་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་དེ་ཞེ་དྲག་གི་ཐུགས་ཀྱི་འགྲོ་བདེ་སྡོད་བདེ་དང་དེ་འདྲའི་གི་དགེ་མཚན་དཔག་ཏུ་མེད་པ་ཡོད་བསྡད་པ་དེ་འདྲ་ཡིན་པ་རེད། ཨུ།

ཡང་ཕྱི་ས་ཞིག་ནས་བཤད་པ་ཡིན་ན་དཔེར་བོད་ལུང་པའི་ནང་གི་གནས་ཚུལ་སོགས་ཅིག་རང་སྟེ་བལྟས་པ་ཡིན་ན་ཡང་ཅིག་གྲྭ་པ་ཐེབས་ཤག་ཅིག་མང་པོ་མང་པོ་ཡོད་པ་ལས་ཉུང་ཅིག་ཡང་ཅིག་སྤུ་གུ་མང་ཙིག་བྱུང་ན་ཡག་པོ་འདུག་ག་དེར་སྐད་ས་ཅིག་རྒྱ་མིས་ཕྱི་ལོགས་ནས་སྐྱེ་སྒོ་བཀག་བྱས་མི་གཅིག་ཉུང་རུ་བཏང་ང་རང་ཚོའི་ངོས་ནས་ཅིག་གྲྭ་བཙུན་འཇོན་ལ་མ་འཇོན་ཅིག་བྱས་བྱས་སོ་སོས་འདོད་པས་དང་དུ་བླངས་ནས་སྐྱེ་སྒོ་རུ་ཅིག་བཀག་རྒྱ་མིས་བཙན་དབང་བྱས་ནས་སྐྱེ་སྒོ་རུ་ཅིག་བཀག་མཐའ་མའི་དུས་རུ་དེ་བོད་པ་ཉུང་ཉུང་རུ་ཕྱིན་རྒྱ་མི་མང་མང་རུ་ཕྱིན་ནས་ཡག་པོ་ཅིག་མི་འདུག་བ། ད་ལྟ་སྔར་བས་ག་ས་ཕ་སྤྲེལ་རྒན་བྱང་ཆུབ་སེམས་དཔའ་བྱང་ཆུབ་སེམས་དཔའ་པས་ང་ཚོ་བོད་པའི་རིགས་ཐོག་མར་བསྐྲུན་པ་རེད་ཟེར་ཏེ། བརྒྱ་ཆ་བརྒྱ་ཐམ་པ་བདེན་པ་ཡིན་ན་མིན་ན་གང་ལྟར་ཡིན་ནའི་བར་ཆོས་བྱེད་མཁན་གྱི་མི་ཅིག་དགོས་ཀྱི་ཡོད་རེད་བ། ང་རང་ཚོ་རང་གི་ལུང་པ་འཛུགས་སྐྲུན་བྱེད་མཁན་མི་ཅིག་དགོས་ཀྱི་འདུག་བ། ས་ཡང་ཁོ་ཁྱེད་སུ་གཅིག་ནས་ཡང་བསམ་བློ་ཞིག་བཏང་ན་དེ་འདྲ་བྱས་འདུག་བ། ད་གང་ལྟར་ཨ་ད་ང་རང་ཚོ་དེ་སྤྱི་བཏང་ཅིག་བཤད་པ་ཡིན་ན་ཨ་ད་བཤད་མ་ཐག་པ་ནང་བཞིན་གྱི་དངོས་གནས་རང་ག་སུ་རེད། རབ་ཏུ་བྱུང་བ་ག་ཚད་ཀྱི་ཕི་ཀའི་མང་བ་དང་སྤུས་དག་པོ་ཡོད་པའི་ཚོད་ཀྱིས་བསྟན་པ་ལ་ཕན་གྱི་ཡོད་རེད་ལ་ཡག་པོ་ཡོད་རེད།

རབ་བྱུང་ལ་གནས་མ་ཐུབ་པ་ཞིག་ཚངས་སྤྱོད་ལ་གནས་མ་ཐུབ་པ་ཞིག་ཆགས་ཀྱི་འདུག་ན་ཨེ་ཁོ་རང་བསླབ་པ་ཡར་ཕུལ། ཨེ་ཁོ་རང་ཁྱིམ་པ་རང་བྱས། ཡང་ནམ་ཞིག་ན་ཨེ་ནི་པོ་མོ་རུ་ཆགས་བྱས་ཡོང་དུས་ཨེ་ཡང་ཁོ་ཕྱིན་ནས་ཡང་རི་བོང་ཚང་ལོག་རུ་བྱེད་ཀྱི་ནི་བྱེད་ས་ཡོད་བསྡད་པ་ཞིག་ཨེ་ནི་ཡོད་རེད་བ་ཡ། དེ་མདོ་དོན་ཡིན་ཉོ་བ་ད་གང་ལྟར་ང་རང་ཚོ་དེ་པའི་གོས་ལོག་ཚོ་ན་རྩིས་ཞིབ་མི་བཟོ་རུ་ཞིག་དང་ཡང་དེ་མིན་ནས་པའི་ལྐོག་ཏུ་ངོས་རུ་ཞིག་བསྡད་བསྡད་སོང་དེ་ཡག་པོ་མི་འདུག་བ་ས་དེ་འདྲ་སོང་བ་ཡིན་དུས་དེ་ཡང་ང་ཚོ་ཅིག་ཤེས་དགོས་ཞིག་རེད་བྱས།

ཅིག་སྒོར་མོ་ཅིག་རེ་དང་ཅིག། ཅིག་ཁྲི་སྟོང། ཅིག་འབུམ་ཕྲག་རུ་དེ་འདྲས་ཡོང་ཡག་གི་དོན་དག་ནི་ཡ་ཐག་ཡར་རྒྱུག་མར་རྒྱུག་ཞེ་པོ་ཅིག་བྱེད་ཐུག་འདུག་བ། དེར་གེ་སར་རིགས་གཅིག་གིས་ནི་ཐར་པ་དང་ཐམས་ཅད་ཤེས་པའི་གོ་འཕང་འགྲོ་ཡག་གི་དོན་ལ་ཞབས་བརྟན་བྱེད་མཁན་ཉུང་ཉུང་རེད། ཚོང། ཚོང་ལམ་འགྲོ་ཡག་གི་དོན་ལ་ཞབས་བརྟན་འགྲོ་མཁན་མང་པོ་ཞིག་ཡོང་བསྡད་ཀྱི་ཡོད་རེད། བྱས་ཏེ། ཨ་ནི་ཚོང་འདུས་ཤར་བའི་ཁ་ཐུག་ལ་ཨེ་ནི་བླ་མ་ཚོ་ལས།

དེ་འདྲའི་ལ་ཡ་ད་སྦྱིན་བདག་དོན་ནི་མི་ཚང་ཁ་ཤས་ཤིག་གི་ཕྲུ་གུ་བརྒྱ་ཕྲག་ཁ་ཤས་ཤིག་སྦྱིན་བདག་དོན་དེ་གི་བར་དུ་དངོས་གནས་རླབས་ཆེན་ལས་ཤིག་ཤི་ར་ཡག་པོ་འདུག་བ། ས་ཁ་སིད་ར་ཞིག་དང་འདི་སྟ་དྲག་ལ་རང་གི་ཞབས་ཕྱི་ཡག་རེད། འོ་དེ་ངས་བདག་ཉིད་དུ་ཨ་འདི་དུས་འཁོར་དབང་ཆེན་བྱེད་རོགས་གྱིས་བྱས་ནས་ང་བཤད་རྒྱུ་རེད། དེའི་གཞུག་གུ་ངས་རྒྱ་གར་ལྷོ་ཕྱོགས་པ་ཤིང་གཞིས་ཆགས་ཅིག་ས་ལ་ངས་འབོད་སྐུལ་བྱེད་ཤེས་པའི་སྐད་ཅིག་མི་རང་ཨམ་ཅོག་ལ་གོ་ཅིག་གཞུག་གུ་ད་དུས་འཁོར་དབང་ཆེན་ཞུ་ཡག་གི་དམིགས་ཡུལ་དམིགས་ཡུལ་དེ་བསླབ་གྲྭར་ཞབས་འདེགས་གཏང་གི་ཡིན།

དེ་འདྲའི་ཟིན་ཐོ་བ། རེ་རེ་དེ་ཆོ་མེད་པར་བ། ད་མི་སེམས་གསོ་བྱས་ཨར་དེ་ལེན་སྐྱིད་པོ་སྐྱིད་པོ་ཡོང་བཤད་བྱེད་མ་གཏོགས་པ་ཅིག་གིས་ཤེས། མི་ཤི་ཚར་རེ་བྱས་རེ་ཡ། ཅིག་དེ་བདུན་ཚིགས་ཟིན་པའི་ཁ་ཐུག་ལ་ཅིག་མྱ་ངན་སངས་པའི་ཁུལ་བྱས་བྱས་ཡིན་ན་ཐུག་ཐུག་དང་སོ་རེ་བྱས་ནས་དེ་ལྟར་བྱབ་བྱུང། ཡག་པོ་མི་འདུག་བ། ཚེ་དེ་འདྲ་སོང་བ་ཡིན་དུས་འོ་ད། གང་ལྟར་ཡིན་ཡིན་ང་རང་ཚོས་ད་གཉལ་ལ་གོ་ལ་མ་གོ་རྒྱུ་བསགས་ཡ་དེ་དེ་འདྲ་བྱེད་རེ་དེ་ཡིན་ནས་ད་ང་ཚོ་སྤྱི་བཏང་མི་སྡེ། སྤྱི་ཚོགས་ཡར་རྒྱས་འགྲོ་བ་ལ་རྒྱུ་དགོས་རེད། ད་ཅིག་བླ་མ་ཤིང་རྟ་གཙོས་དང་ཚེ་བློས་གཏོང་ཟེར་གསུང་ཐོག་ཁ་བར་དེ་ངས་བལ་ཚེ་བློས་གཏོང་ཟེར་ཡ་རེད་ལབ་ཁག་པོ་རེད་ང་རང་ཚོ་ལུང་པ་ཡར་རྒྱས་འགྲོ་དགོས་ཀྱི་ཡོད་རེད་ལུང་པ་ཡར་རྒྱས་ཕྱིན་པ་ལ་ཡང་རྟག་པར་རོགས་རམ་ཚོགས་པ་འདིའི་ཚང་ནས་དངུལ་ཅིག་ཨེ་རག་རོགས་རམ་ཚོགས་པ་འདིའི་ཚང་ནས་དངུལ་ཅིག་ཨེ་རག་ཅི་དགོས་བྱས་པས་འགྲིག་མ་སོང་ཨ། ང་རང་ཚོ་རང་ཉིད་ཀྱིས་དང་རང་གི་ལུས་པོ་རང་གིས་བཏེག་ཡ་ཅིག་གི་ཐོག་ནས་གང་ལྟར་ཅིག་དཔལ་འབྱོར་ལོངས་སྤྱོད་སྤྱི་ཚོགས་ཁོ་རེ་ནང་ལ་དཔལ་འབྱོར་ལོངས་སྤྱོད་ཡར་རྒྱས་འགྲོ་ཡ་ཅིག་མ་བྱས་ན་ཐབས་མི་འདུག་ཨ། ང་ཚོ་བཙན་བྱོལ་བ་ཞིག་བསྡད་པའི་སྐབས་ལ་ཡིན་ནའི་དེ་བྱེད་དགོས་རེད་ལ་མ་འོངས་པའི་བོད་ལ་སླེབས་པའི་ཁ་ཐུག་ལ་ཡིན་ནའི་དཔལ་འབྱོར་ཡར་རྒྱས་གཏང་དགོས་རེད་པ། ཡིན་ནའི་ལོག་འཚོས་མ་བསླད་པ་ཞིག་གིས་ཡག་པོ་ཞིག་གི་དྲང་པོ་དྲང་བཞག་ཅིག་གི་ཐོག་ནས་ཚུལ་ལ་མཐུན་པ་ཞིག་གི་ཐོག་ནས་དཔལ་འབྱོར་ལོངས་སྤྱོད་ཡར་རྒྱས་ལོས་དང་ལོས་སྒུག་ཡག་རེད། འོ་ད་དེ་འདྲས་རེད་པས་ད་ད་ཅིག་དཔལ་འབྱོར་དཔལ་འབྱོར་ལོངས་སྤྱོད་ཡར་རྒྱས་ཕྱིན་ནས་ད་གང་ལྟར་ཡིན་ནའི་དངུལ་བསགས་བཞག་པ་དེ་བེད་སྤྱོད་བྱེད་ས་དེ་མ་ནོར་ཞིག་ཡག་པོ་བྱེད་ཐུབ་ན་ཨེ་ནས་དངོས་གནས་ད་ནས་སྤྱི་ཚོགས་ཡར་རྒྱས་རེད་གོ་ཕན་འགྲོ་མཁན་ཤེས་ཡོན་ཡར་རྒྱས་འགྲོ་ཡག་ཅིག་འཕྲོད་བསྟེན་ཡར་རྒྱས་འགྲོ་ཡག་ཏུ་ཟེར་དུས་སྤྱི་ཚོགས་ཁོ་རེ་ཡར་རྒྱས་འགྲོ་ཡག་ལ་ཨེ་ནས་ཕན་གྱི་རེད་པ་དོན་དག་མེད་པའི་ཕྱོགས་ལ་བཏང་ན་ཨེ་ནས་སྙིང་པོ་ཁེལ་མི་འདུག་བ། དེ་འདྲ་བའི་ཚུལ་གྱིས་ནོར་བསགས་པ་དང་བསྲུང་བ་དང་བརླག་པའི་གདུང་བ་ཡིས། ཨ་ནི་ནོར་ནི། རྒྱུ་ནོར་ལོངས་སྤྱོད་ནི་ཕུང་ཁྲོལ། ཕུང་ཁྲོལ་ཡོང་ཡག་གི་དང་ཕུང་ཁྲོལ་མཐའ་ཡས་པའི་གནས་སུ་ཤེས་པར་བྱ། ནོར་ལ་ཆགས་པས་དེ་རང་བསམས་ནས་དེ་དག་གཡེངས་པར་གྱུར་པ་རྣམས་སྲིད་པའི་སྡུག་བསྔལ་ལས་གྲོལ་སྐབས་མེད་དོ། དེ་ལྟར་ཨ་ནི་འོ། ཅེས། ལུས། ག་ས་ཞུ་གཟུགས། སྒྲ། དྲི་རོ། རེག་བྱ། ཡང་ན་ཅིག། ལུས། ལོངས་སྤྱོད་གཉེན་འཁོར་འདི་འདྲས་ལ་ཡང་ཆགས་ནས། འདི་འདྲས་འདྲེས་པས་དང། འོ། འདི་འདྲས་འདྲེས་པས་ཆགས་པའི་འདོད་པ་དང་ལྡན་པ་རྣམས་ལ་དེ་ལ་སོགས་པའི་ཉེས་དམིགས་མང་ལ། ཨེ་ནི། ད། མནོག་ཆུང་སྟེ་དགོས་པའམ། འོ། དེ་ཡི་ནི་བའི་དོན་གོ་རུ་ཆུང་སྟེ། ཤིང་རྟ་འདྲེན་པའི་ཕྱུགས་དག་གིས་རྩྭ་ནི་ཁམ་འགའ་ཟོས་པ་བཞིན། འཕྲལ་གྱི་ལུས་འཚོ་བའི་ཆེད་ཙམ་དང། འཕྲལ་གྱི་ལུས། ལུས་འཚོ་ཆེད་ཙམ་གྱི། ཐབས་ཤེས་བྱེད་ཡ་ད་ཕྱུགས་ཀྱིས་ཀྱང་བསྒྲུབ་ནུས་པ་བྱས་ནས་ཕྱུགས་ཀྱིས་ཀྱང་བསྒྲུབ་ནའང་ཕྱུགས་ཀྱིས་བསྒྲུབ་ནའང་མི་དཀོན་པའི་མནོག་ཆུང་གང་ཡིན་དེའི་དོན་དུ་དལ་འབྱོར་ཕུན་སུམ་རྙེད་དཀའ་འདི་ལས་ཀྱིས་མནར་བ་རྣམས་ཀྱིས་བཅོམ། ཨོ་ཁ་སང་ཞུས་པ་ནང་བཞིན་བྱས་ནས་ང་རང་ཚོའི་མི་ལུས་ཟེར་དེ་འདྲ་ཞིག་ཐོབ་བསྡད་པ་དེ་རང་དགར་འདུག་བཞག་བཞག་ན་དངོས་གནས་ཐོབ་པ་ལས་མ་ཐོབ་པ་དགའ་བཟོ་བ་ཞིག་ད་ཀོ་དངོས་གནས་རང་ཅིག་རླབས་ཆེན་པོ་ཅིག་གི་ཐོག་ནས་ཕན་ཐོག་ཡོད་བསྡད་པ་མི་ལུས་ཐོབ་པའི་གོ་ཆོད་པ་ཅིག་བྱེད་ཀྱི་ཡིན་ན་ཨེ་ནའོ། མིག་མཐོང་གི་དགོས་པ་ཆུང་ཆུང་ལ་ཡང་མགོ་འཁོར་ནས་མི་སྡོད་པར་ད་རྒྱ་ཆེ་ས་ནས་ཡིན་དུས་བསམ་བློ་བཏང་ཡོང་དུས། ཞིབ་པོ་གཅིག་དང་གལ་ཆེན་པོ་ཆགས་བསྡད་ཡོད་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས། འོ་ཨེ་ནི། དལ་འབྱོར་ཕུན་སུམ་ཚོགས་པ། དེ་ད་ཅིག་རང་གཞན། པའི་དོན་སྙིང་པའི་རྒྱ་ཆེ་ས་ནས་ཨེ་ནི་པའི་བྱ་བ་རླབས་ཆེན་པོ་བསྒྲུབ་ཐུབ་ཡག་འདི། ཨེ་ནི་དོན་དག་ཆུང་ཆུང་ཅིག་སྒང་ལ་ཡང་ལྟོ་གོས་ཁོ་ནའི་ལུས་འཚོ་བ་ཙམ་གཅིག་གི་ཆེད་དུ་བཏང་པ་ཡིན་ན་ཨེ་ནི་ཐབས་སྐྱོ་པོ་རེད་གསུངས་པ་རེད་ལས་ཀྱིས་མནར་བ་རྣམས་ཀྱིས་བཅོམ། འདོད་པ། རྒྱལ་སྲིད་ལྟ་བུ་ཡིན་ན་ཡང་མཐར་ངེས་པར་འཇིག་པར་འགྱུར་ཞིང། དམྱལ་བ་ལ་སོགས་པར་ལྟུང་བར་བྱེད་པ། འོ་དེ་འདྲས་ཀྱི་ཉེས་དམིགས་ཆེ་ལ། དགོས་པ། ད་ཅིག་ཕན་དང་བདེ་བའི། ཨེ་ནི་ཅིག། ཕན་དང་བདེ་བའི་རང་བཞིན་ཅན་གྱི་དགོས་པ་ཆེན་པོ་མིན་པའི་ཕྱིར། དེ་འདྲས་ཀྱི་འདོད་པའི། ད་ཅིག་འདོད་པའི་སླད་དུ། ཨེ་ནི་དུས་ཀུན་ཏུ་དུབ་པའི་ཚེགས་འབྱུང་བ་གང་ཡིན་པ། གང་ཡིན་པ་དེ་ཡི་བྱེ་བའི་ཆ་ཙམ་གྱི། ཚེགས་ཀྱིས་སངས་རྒྱས་ཉིད་བསྒྲུབ་པར་ནུས་ན། ཨེ་ནི། འདོད་ལྡན་བྱང་ཆུབ་ད་འདོད་ལྡན་རྒྱུ་ནོར་གྱི་ཆེད་དུ་བྱང་ཆུབ་སྤྱོད་པ་བས་སྡུག་བསྔལ་ཆེ་སྡུག་བསྔལ་ཆེ་བ་བསྒྲུབ་དགོས་པ་སྡུག་བསྔལ་ཆེ་བ་བསྒྲུབ་དགོས་ལ། དེའི་འབྲས་བུ་བྱང་ཆུབ་ཐོབ་རྒྱུ་མེད་པ། ཕྱི་མར་དམྱལ་བ་ལ་སོགས་པའི་ཨེ་ནི། སྡུག་བསྔལ་ཚུལ་བསམ་པར་བྱས་ན། ད་ཨེ་ནི། འདོད་པའི་གཞན་དབང་དུ་སོང་བའི་འཕྲལ་ཡུན་ཀུན་ཏུ་ཕུང་བའི་ཚུལ་རྣམས། བསམ་པ། ཚུལ་རྣམས་ལ་ཞིབ་ཏུ་དཔྱད་ན་མཚོན་དང་ནི་དུག་དང་མེ་དང་གཡང་ས་དང་དགྲ་རྣམས་ཀྱིས་ཀྱང་དཔེར་མི་ཕོད་པ། དཔེར་མི་ཕོད་པའི་ཚོད་དུ་ཡོད་རེད། དེ་ལྟར་འདོད་ལ། སྐྱོ་བྱས་ཏེ་དབེན་པ་ལ་ནི་དགའ་བ་བསྐྱེད། གསུངས། འོ་ད་དེ་ལྟར་དབུ་མ་རིན་ཆེན་ཕྲེང་བའི་སྐབས་ནས་ཨེ་ནི་ད་ཅིག། འོ་ད་ལུས་ཀྱི་ཉེས་དམིགས་པའི་གསུངས་ནས་ཨེ་ནོ། དེ་འདྲ་འབྲས་བུ་བསྒོམ་པ་ཡིན་ན། འདོད་ཆགས་ཟད་པ་དང། འདོད་ཆགས་ཟད་དང་ཟད་ཐུབ་ཀྱི་མ་རེད་དེ། ཡིན་ནའི་འདོད་ཆགས་ཨེ་ནི། ད་ཅིག་ཆུང་དུ་འགྲོ་ཡག་ལ་ཕན་གི་རེད་གསུང་ཡག་རེད། མདོར་ན། དང་ཅིག། གཡན་པ་འཕྲུག་པ་ག་ས་གཡན་པ་འཕྲུག་པ་ག་ག་སོགས་རེད། གཡན་པ་འཕྲུག་པ་བདེ་བ་དེ་གཡན་པ་མེད་ན་དེ་བས་བདེ། དེ་བཞིན་འདོད་ལྡན། ག་ས།

བྱས་ཙང་ཀ། རྔོ་ལངས་ནས་ད་ཤུ་བ་འདྲ་ཞིག་འབར་བྱས། ཨེ་ནས། ཕུར་ཕུར་དུས་ཙང་ཀ་ཟ་འཕྲུག་ལངས་ནས་ཕུར་དུས། བདེ་བ་འདྲ་ཕྲན་བུ་ཡོད་དེ་བ་དེ། བདེ་བ་བདེ་བ་དེ་བདེ་བ་དེ། མེད་ན་མེད་པ་རང་དྲག་གི་རེད། ད་ད་རྩ་བའི་གཡན་པ་ཁོ་རང་མེད་པ་ཅིག་བྱུང་ན་དེ་ལས་བདེ་གི་རེད། འོ་དཔེ་དེ་བཞིན་དུ། འདོད་པ་དང་ལྡན་པ་དེ། ད་ཅིག། ད་ཅིག་འདོད་པ་སྤྱད་པའི་ཁ་ཐུག་ལ་འདོད་པ་ལ་ལོངས་སྤྱད་པའི་ཁ་ཐུག་ལ་འཕྲལ་གྱི་བདེ་བ་འབྱུང་གི་ཡོད་རེད་དེ། ཡིན་ནའི། ད། རྩ་བ། འདོད་པ་མེད་ན། འདོད་པའི་སེམས་མེད་ན་དེ་ལས་ཀྱང་བདེ་གི་རེད་ཟེར་ད་གསུངས་ཡག་དེ། དངོས་གནས་ད་ནི་རྒྱུ་མཚན་ལྡན་པ་ཡིན་པ་རེད། ཨ་ཡ། མདོར་ན། ཆགས་སྡང་མངོན་དུ་གྱུར་ནས། ཆགས་སྡང་གི། འཕྲལ་སེལ་གྱི་ཅིག། དོན་དུ་གཉེར་ཡག་གི་དོན་དེ་འགྲུབ་ན་ཚིམ་པ་ཅིག་ད་ཡོང་གི་ཡོད་རེད། དེ་དང། རེད་དེ་ཡིན་ནའི་རྩ་བ་ཆགས་སྡང་དེ་མེད་ན་དེ་ལས་ཀྱང་ཚིམ་པ་ཆེ་བ་ཡོད་རེད། ད་དེ་འདྲ་ཡིན་པ་ཡིན་དུས་ད་དེ་གསུངས་པ་ཡིན་པ་རེད། ད་དེ་ནས། རྩོད་དང་ཉོན་མོངས་ཀྱིས་སྟོང་པ་ཕྱི་ནས་འོ་ཅིག་རྩོད་པ་བྱེད་པ་དང། ནང་ནས་ཉོན་མོངས་ཀྱི་ནི་བའི་གདུང་བ་མེད་པ་དེ་འདྲའི་མདོར་ན་བའི་རྩོད་པ་དང་ཉོན་མོངས་ཀྱིས་སྟོང་པས། སྟོང་པས། ཞི་བའི་ནགས་ཀྱི་ནང་དག་ཏུ། ཨེ་ནི་སྐལ་བ་དང་ལྡན་པ་ཟླ་འོད་དང་ཙནྡན་གྱིས། ཨེ་ནི་བསིལ་བར་གྱུར་པའི་ཡངས་པའི་རྡོ་ལེབ། ཨེ་ནི་ཡངས་པའི་རྡོ་ལེབ་ཀྱི་ཁང་བཟང་ཉམས་དགའ་བར། ཨ་མཆོག་ཚ་ཡག་འདྲ་བའི་རྣ་བ་ལ་མི་འབབ་པའི་མི་སྙན་པའི་སྒྲ་མེད་པར། ཞི་བའི་ནགས་རླུང། ཨེ་ནི་ཞི་བསིལ་གྱི།

ཨེ་ནས་དེ་འདྲའི་གི་ད་ཕྱི་གི་རང་བཞིན་གི་བའི་ཞི་ཞིང་ཉམས་དགའ་བའི་གནས་དེ་ལ་ཨེ་ནི་སུ་ལ་བུ་གི་འཛེམ་འཛེམ་བྱས་ཅིག་དོགས་ཟོན་རོགས་གི་བྱེད་མི་དགོས་པར་དགའ་མགུར་བྱས་འཆག་པར་བྱེད་པ། དེ་འདྲའི་ཅིག་ད་ནི་ཨེ་ནི་བ་གནས་ཐུབ་ཡག་ཅིག་ཨེ་ནི་བྱུང་ན་ཡག་པོ་རེད་གསུངས་པ་རེད། ཁང་སྟོང་ཤིང་དྲུང་ཕུག་དག་ཏུ་གནས་ནས་ཨེ་ནི་གང་དུ་ཇི་སྲིད་སྡོད་འདོད་པ་དེ་སྲིད་དུ་གནས་ཤིང། ནི། ཡོངས་སུ་འཛིན་པ་དང། རེ་དོགས། ནི་བསྲུང་བའི་སྡུག་བསྔལ། གང་ཡང་བྱེད་མི་དགོས་པ་སྡུག་བསྔལ་སྤངས་པ་སྟེ་གང་ཡང་བྱེད་མི་དགོས་པ་དང། སུ་གཅིག་ལ་ལྟོས་པ་མེད་པར་ཅི་དགར་བག་ཡངས་སྤྱོད་ཆོག་པ། སྣ་ཐག་གཞན་ལ་མི་སྤྲོད་པ། ནི་རང་དབང་སྤྱོད་ཅིང། ནི་ཞེན་ཆགས། གང་ལ་ཡང་དེ་བས་ཞེན་ཆགས་མེད་པ་ཞེན་ཆགས་མེད་ལ། ཨནི། དགྲ་དང་གཉེན་རྗེ་དང་འབངས་དེ་འདྲས་གང་དང་ཡང་ནི། འབྲེལ་བ། ག་སོགས་རེ་བའི། ངོ་བསྟོད་ནི། ངོ་སྲུང་ནི་དེ་འདྲས་ཀྱི། ཨནི། འདྲ་བ། མེད་ལ། འདྲ་བ་མེད་ལ། མཐུན་རྐྱེན་ཅི་བྱུང་གིས་ཆོག་ཤེས་པས། གང་བྱུང་གིས་ཆོག་ན། ཅིས་ཀྱང་བདེ་སྲིད་ཅན། གསུངས་པ་ནང་བཞིན་བྱས་ནི། ཨནི། ཆོག་ཤེས་བདེ་སྤྱོད་གང་ཡིན་པ། དེ་ལྟ་བུ་ལྷ་ཡི་དབང་པོས་ཀྱང་ནི་དེ་རྙེད་དཀའ།

ད་སེམས་ཕྱི་རོལ་ལ་སེམས་དམིགས་རྟེན་ལ་གནས་པའི་ཁ་ཐུག་ལ་ཡང་ནི་སེམས་ཕྱི་རོལ་ལ་བའི་གཡེངས་ནས་འཕྲོ་བསྡད་པ་དེ་ལ་ཡང་འདོད་ཆགས་ཀྱི་རིགས་གཅིག་དང་འདོད་ཆགས་ཀྱི་ཆར་གཏོགས་པ་གཅིག་དང། ཨེ་ཡང་གཅིག་འདོད་ཡུལ་མ་ཡིན་པར་ཆགས་ཡུལ་མ་ཡིན་པར་ཡུལ་གཞན་དག་ལ་སེམས་འཕྲོ་བསྡད་ཀྱི་འཕྲོ་བ་མང་པོ་ཡོད་པའི་ནང་ལོགས་ནས། དེ་དང་གཅིག་ང་རང་ཚོ་ལས་དང་པོ་བ། གཅིག་ཐོག་མ་བས་གཅིག་སེམས་གནས་པ་སྒྲུབ་པའི་ཁ་ཐུག་ལ་ཡང་གཅིག་སེམས་གནས་ཐུབ། སེམས་དམིགས་པ་ལ་བས་ལྷན་ནེ་གནས་པ་ལ་བར་དུ་གཅོད་མཁན་གྱི་སེམས་འཕྲོ་བའི་ནང་ལོགས་ལ་མང་བ་དེ།

འོ་ད་སེམས་རྒོད་པའམ་གཅིག་རྒོད་དུ་དོགས་པར་ཡོང་བའི་ཁ་ཐུག་ལ་སེམས་ཅུང་ཟད་ཚུར་བསྡུ། ཡང་སེམས་པའི་བྱིང་བའམ་བྱིང་དུ་དོགས་པའི་གནས་སྐབས་ལ་སེམས་ཅུང་ཟད་འཕང་མཐོ་རུ་བཏང། སེམས་འཕང་མཐོ་རུ་གཏོང་ཡག་གི་དོན་དག་ལ་ཡང་དལ་འབྱོར་བསམ་པ་དང་བྱང་ཆུབ་སེམས་ཀྱི་ཕན་ཡོན་བསམ་པ་དང། འོ་དེ་འདྲའི་བསམ་བཏང་པ་ཡིན་ན་སེམས་ཀྱི་ཡང་གཅིག་རང་བཞིན་གནས་རིགས་དང་བདེ་གཤེགས་ཁམས་བདེ་གཤེགས་སྙིང་པོ་བསམ་བཏང་འགྲོ་དེ་འདྲའི་གི་ཐོག་ནས་ཨེ་ཡང་གཅིག་སེམས་ལ་སྤྲོ་སྣང་སླེབས་ནས་སོ་སོ་སོ་པའི་གཅིག་པའི་སྐྱིད་སྣང་རུ་སླེབས་ཡོང་ཡང་འགྲོ་སོ་སོ་སོ་པའི་ཕྱི་ངོ་ལ་ཡིན་ནས་པའི་གཅིག་པའི་འཛུམ་པ་ག་སོགས་རུ་ཕེབས་ཀའི།

ད་ལྟ་དེ་འདྲའི་ཞིག་བསམ་བཏང་བ་ཡིན་ན་དེ་བཞིན་གཤེགས་པའི་སྐུ་ཞིག་དམིགས་རྟེན་ནས་བཞག་ན་ཡག་པོ་ཡོད་པ་རེད། དེ་བྱས་པ་ཡིན་ན་རྩ་བ་ཡིད་ངོ་ལ་བཞག་བསྡད་པའི་དམིགས་རྟེན་དེ་ཡིན་པ་ལ་སོ་སོའི་བློ་ལ་ཡ་གོམས་ཡོང་དུས་དམིགས་རྟེན་དེ་གསལ་བཏབ་ཡོང་དུས་སོ་སོའི་ང་ཚོ་སོ་སོ་སྒོམ་ས་ནས་བས་བརྐྱངས་ཕྱག་བཙལ་ན་ཅུང་ཟད་ཡ་ལག་པ་བརྐྱངས་པའི་ལག་པའི་སྣེ་དེ་ཡ་གི་དེའི་ཐུབ་པའི་བཞུགས་ཁྲི་ལ་ཡ་རེག་མ་རེག་རུ་ཅིག་ཟླ་གར་ཞིག་འཚོལ། ཡ་མཐོ་དམན་དེ་སྐུ་གཟུགས་ཡ་མཐོ་དམན་དེ་སོ་སོའི་སྨིན་མཚམས་ཀྱི་ཐད་ཀ་དེ་བཞུགས་ཁྲིའི་སེང་ཁྲི་འཁེལ་བ་ཞིག་བྱས་ནས། ཨེ་ནི་དམིགས་པ་གསལ་ཐུབ་ན་ཉམ་ཆུང་བ་ཅིག་སྒོམ་ན་ཡག་གི་ཡོད་རེད། སྐུ་ཆུང་ཆུང་ཅིག། དེ་ཡིན་ནི་བས་ཞེ་དྲགས་ཀྱི་བས་འོད་ཡོད་དེ་ངས་དྭངས་པོ། ཨོ་ཨེ་ནི་ཡང་རྟེན་འབྲེལ་གྱི་རྣམ་རྟོག་གི་རང་སེམས་ཀྱི་བས་རང་སེམས། སེམས་ཀྱི་རང་རྣམ་རྟོག་སེམས་རྟོག་སེམས་ཀྱི་བས་རྟེན་འབྲེལ་གྱི་ཁྱད་པར་ལས་གང་འདྲ་ཡིན་ནི་སྐུ་དེ་ལྗིད་པོ་ཡོད་པ་རུ་ཞིག་སྐུ་དེ་ལྗིད་ཏིག་ཏིག་ཡོད་པར་བསམ་བཏང་ན་ཕན་ཡག་ཅིག་ཡོད་པ་རེད། སེམས་མི་འཁྲུག་ཡག་རེད་དེ་འདྲས་ལ་ཡ་སྐུ་དེ་ལྗིད་ཏིག་ཏིག་རུ་ཞིག་ལྗིད་པོ་རུ་བྱེད་པའི་བསམ་བློ་བཏང་པ་ཡིན་ན།

འདུག་ལུས་པོ་དབང་དུ་བྱས་ནས་དམིགས་པ་བསྒོམས་དང་འདུག་ཟིན་པར་དམིགས་རྟེན་བྱ། དང་ད་སྔགས་ཀྱི་རྣལ་འབྱོར་དང་འབྲེལ་ཡོང་དུས་རང་གི་ལུས་ལྷ་སྐུར་གསལ་ནས་དེ་དམིགས་རྟེན་དུ་བཞག་ནས་ཨེ་ནས་ཞི་གནས་བསྒོམ་ཡག་བཤད་པ་ཡིན། ད་སྔགས་བླ་མེད་དང་འབྲེལ་ནས་ཡོང་དུས་ཨེ་ནས་ལུས་སྤྱི་ཙམ་པ་ལྷ་སྐུར་གསལ་བཏབ་པ་དེ་ཡང་མ་ཡིན་པར་ཨེ་ནས་ལུས་ཀྱི་གནད་བྱེ་བྲག་པ་ལ་ཡང་ཅིག་ཨེ་ནས་རྩ་དང་དེ་འདྲའི་གསལ་བཏབ་ནས་ཡང་ན་སྔགས་འབྲུ་དེ་འདྲའི་གསལ་བཏབ་ནས་དེ་འདྲའི་གི་ལྷག་ནས་མ་གཞི་རྒྱུད་སྡེ་འོག་མ་ལས་ཡོང་གི་རེད་ལ། ལྷག་པར་རྒྱུད་སྡེ་གོང་མའི་ཁ་དོག་ལ་ཡང།

གྲངས་ཤིག་མ་འོངས་པའི་བྱེད་འཆར་གྱི་རྣམ་རྟོག་དེའི་སྐྱེ་རུ་མ་བཅུག་བྱས། དེའི་རྣམ་རྟོག་གསར་རྙིང་རུ་གཉིས་པོ་དེ་ཕར་ཏོག་ཙམ་བསལ་ནས། བསྡད་ཐུབ་བྱུང་བ་ཡིན་ན་ཧོབ་ཁ་ལ་ཡ་ཅིག་ནམ་རྒྱུན་ང་ཚོ་རྣམ་རྟོག་ཅིག་ཤར་ཡོང་དུས་ཧ་ལམ་པས་རང་རྣམ་རྟོག་མང་ཆེ་དེའི་དེ་ཁོ་ར་ཅིག་ག་ཤུགས་རེད་པས་འཆར་སྒོ་རུ་འདྲ་མི་འདྲ་དེ་དང་དེའི་རྣམ་ཅན་དུ་ཞིག་ལས་ཁོ་རྟོག་པ་དེ་ཤར་ཡོང་བ་ཡིན་དུས་ཙ་ནས་དེའི་དེ་ཕར་ཏོག་ཙམ་བསལ་བའི་ཤུལ་ལ་ཡ་ཅིག་སྟོང་སང་ངེ་ཅིག།

ཐར་པའི་རྙེད་དུ་མེད་པའི་ཨེ་ནི་སྟོང་སང་ཞིག་བློ་ལ་ཤར་ཡོང་དུས་དེ་འདྲའི་གི་དགག་བྱ་བཀག་ཙམ་དེ་དམིགས་རྟེན་ལ་བཞག་ནས་དེའི་སྟེང་ལ་ཡང་ཨེ་ནི་སེམས་འཇོག་པ། ཡང་ན་ངའམ་གང་ཟག་ཟེར་དེ་ཡང་དེ་རྣམ་པ་བདུན་དུ་བཙལ་བའི་ཚེ་ཡང་མི་རྙེད་པ་གཅིག་པ་ཡིན་དུས་ཙང་ནས་དེ་འདྲའི་གི་བའི་མི་རྙེད་པའི་སྟོང་སང་ཞིག་བློ་ལ་ཤར་ཡོང་དུས་དེ་གའི་ངང་ལ་དེ་དང་ཅིག་དགག་བྱ་བཀག་ཙམ་དེ་གའི་ངང་ལ་དེ་དང་ཨེ་ནི་བློ་དེ་གནས་ཐབས་བྱེད་ཡང་ན་ད་གིན་ཞུས་པ་ནང་བཞིན་བྱས་ནས་སེམས་གསལ་རིག་གི། དང་གཅིག། དེ་གའི་ཀུན་རྫོབ་པའི་མཚན་ཉིད་ཀུན་རྫོབ་པའི་ངོ་བོར་བློ་ལ་གཅིག་ཤར་ནས་བྱུང་ན། དེ་ནས་དེའི་སྟེང་ལ་དང་དཔྱད་པ་བྱས་ཡོང་དུས་ཨེ་ནས་སེམས་བདེན་སྟོང་ངོ་འཕྲོད་ཡག་ཅིག་ཡོང་གི་ཡོད་རེད། ཨ་ད་ངས་བདེན་སྟོང་ཟེར་བསྡད་ཡག་དེ་སེམས་ཀྱི་ཆོས་ཉིད་ཟེར་བསྡད་ཡག་དེ་མདོ་སྔགས་ཐུན་མོང་དབང་དུ་བྱས་པའི་སྟོང་ཉིད་དེ་བཤད་ཀྱི་ཡོད་རེད། སྔགས་བླ་མེད་ཀྱི་ལུང་ནས་བཤད་བྱས་པའི་དོན་དམ་བདེན་པ་ཟེར་བསྡད་ཡག་དེ་བཤད་ཀྱི་ཡོད་མ་རེད། མདོར་ན། ཡུལ་གྱི་འོད་གསལ་དང་ཡུལ་ཅན་གྱི་འོད་གསལ་གཉིས་ཡོད་པའི་ནང་གི་ངས་ཨ་ད་ཟེར་བསྡད་ཡག་དེ་ཡུལ་གྱི་འོད་གསལ་དེ་བཤད་ཀྱི་ཡོད་རེད། ཨ་ད་ཡུལ་གྱི་འོད་གསལ། དེ་འདྲའི་འདྲ་བ་དེ་ཨེ་ནི། སེམས་སྟེང་གི་སྟོང་ཉིད་དེ་གཏན་ལ་ཕབ་ནས་དེའི་སྒང་ལ་ཡར་ཨེ་ནི་སེམས་རྩེ་གཅིག་ཏུ་གནས་ཡག་དེ་འདྲའི་ད་བཤད་ཀྱི་ཡོད་རེད་ཡིན་ནའི་འདི་ཚོ་ཐད་ཁག་པོ་རེད། སྔོན་ལ་དམིགས་རྟེན་ཁོ་རང་བཞག་ཡག་དེ་ཁག་པོ་བྱས། དམིགས་རྟེན་བཞག་པའི་སྐབས་ལ་ཨེ་ནི་རྩེ་གཅིག་ཏུ་གནས་ཡག་དེ་ཁག་པོ་རེད། ཡིན་ནའི་སྤྱིར་བཏང་ཡིན་ནའི་དང་གཅིག་སྒོམ་ཐོག་ནས་ལྟ་བ་འཚོལ་ལྟ་ཐོག་ནས་སྒོམ་པ་འཚོལ་བ་ཟེར་དེ་འདྲའི་ཡོང་གི་ཡོད་པ་རེད། འགྲོ་སྟངས་དེ་འདྲ་ཡོད་པ་རེད། ད་ང་དང་ང་རང་ཚོ་ཡོངས་གྲགས་ལ་ཡར་ཨེ་ནི། དང་གཅིག། ཐུན་མོང་དུ་བྱ་བ་ཡིན་ན་ཨེ་ནི་དེ་བཞིན་གཤེགས་པའི་སྐུ་ལྟ་བུ་དམིགས་རྟེན་ལ་བཞག་ནས་བསྒོམ་ཡག་དེ། ཨེ་ནི། བསོད་ནམས་བསགས་ཡག་དང། འོ་གཅིག་ཡིན་ནི། ཕྲན་བུ་ཡིན་ནི་གཅིག་དམིགས་རྟེན་གྱི་གནད་ཀྱིས། དང་གཅིག་ཕྲན་བུ་ཡིན་ནི་ཆ་ལག་ལ་དེ་འདྲའི་གི་དང་དགོས་པ་ཆེན་པོ་འདུག་པ། ཡིན་ནི་དང་གཅིག་སྔགས་ཀྱི་དབང་ཐོབ་མྱོང་བ་སྔགས་ཀྱི་ཡིན་ནི་ལྷ་ཡི་རྣལ་འབྱོར་འདོད་ངེས་དེ་འདྲ་ཡིན་པ་ཡིན་ན་ལྷ་ཡི་རྣལ་འབྱོར་གྱི་དེ་འདྲ་འགྲོ་གི་ཡིན་ན། ཡང་སྒོ་གཅིག་པུ་གཉིས་ཆོད་ཀྱི། དང་གཅིག། ས་ཆོད་ཆེ་དེ་འདྲའི་སྟབས་བདེ་ཡོད་ས་རེད།

ཨེ་ནས་སེམས་བསྐྱེད་དངོས་བསྒོམ་པ་བྱས་ནས། འོ་དེའི་སོགས་ཡིན་པ་རེད། འོ་དེའི་རྒྱུ་འབྲས་བདུན་བྱས་ནས། སྔ་མ་སྔ་མས་རྒྱུ་བྱས་ཕྱི་མ་ཕྱི་མ་འབྲས་བུ་བྱས་ནས་སྔ་མ་སྔ་མ་སྔོན་དུ་སོང་བའི་ཐོག་ནས་ཨེ་ནས་ཕྱི་མ་ཕྱི་མ་དེའི་སྐྱེ་དགོས་བྱས་འདུག་སྲིད་ཡིན་པ་རེད། འོ་ད་ཡང་བདག་གཞན་བརྗེ་སྒོ་ནས་བློ་སྦྱོང་ཡག་གསུང་དུས་ཙམ་ནས་ནམ་རྒྱུན་ཡང་དག་བློ་སྦྱོང་གི་ང་རང་ཚོ་ས་བཅད་ནང་ལོགས་སུ་འོང་ནང་བཞིན་བདག་གཞན་མཉམ་པ་བདག་གཅེས་འཛིན་སྐྱོན་སྒོ་དུ་མ་ནས་བསམ་པ་གཞན་གཅེས་འཛིན་ཡོན་ཏན་སྒོ་དུ་མ་ནས་བསམ་པ་བདག་གཞན་བརྗེ་བའི་བསམ་པ་དངོས་དེ་ལ་བརྟེན་ནས་གཏོང་ལེན་སྒོམ་པ་ཞེས་ནས་གསུང་ཡོང་གི་འོ་འདུག་བྱས་ནས་ཨེ་ནས།

ཨ་ནི་སེམས་ཅན་གྲངས་མེད་པ་ཡིན་དུས་ད་ནི་ཨ་ནི་དེའི་ཚེ་འདི་འདྲའི་ཐོག་ནས་ཡང་ཅིག་སྐབས་རེ་ཡང་ཅིག་བསམ་བློའི་ནང་ལ་ཅིག་ཡང་ཅིག་གང་ཟག་རིགས་ཁ་ཤས་ལ་རྒྱུ་འབྲས་མན་ངག་དུ་མའི་སྒོ་ནས་བློ་སྦྱང་བ་ལས་བདག་གཞན་བརྗེ་སྒོ་ནས་བློ་སྦྱང་བ་འདི་རང་ཅིག་བློ་ལ་ཡ་འགྱུར་ཚབས་ཆེ་དང་བློ་ལ་ཡ་ནུས་པ་ཐོན་ཆེ་དེ་འདྲའི་ཡོང་ཡིན་པ་རེད། ཡང་གང་ཟག་རིགས་འགའ་ཤས་ལ་ཡང་མན་ངག་རྒྱུ་འབྲས་དུ་མའི་སྒོ་ནས་བློ་སྦྱང་ཡང་དེ་བློ་ལ་ཡ་ད་ག་ཤར་བདེ་བ་དང། བློ་ལ་ཤར་བདེ་བ་དང་བློ་འགུལ་ཆེ་བ་དང་དེ་འདྲའི་ཡོང་གི་ཡོད་ས་རེད།

གཅེས་ཤིང་ཕངས་པའི་ཡིད་འོང་གི་རྣམ་པ་ཅན་གྱི་རང་ག་རང་ཡིན་ནི་བས། དེ་འདྲ་གི་ཡིད་འོང་གི་བྱམས་པ་སྐྱེ་ཡག་ལ། རྒྱུ་མཚན་རླབས་ཆེ་དང། མདོར་ན་བས་དྲིན་དྲན་དང་དེའི་བས་དྲིན་དྲན་ཁྱད་པར་བ་ཟེར་ནས་བས། ཞེ་པོ་ཞིག་གི་བས་ཆེ་རུ་ཆེ་རུ་ཕྱིན་བྱས། དེ་འདྲ་གི་བས་རླབས་ཆེ་རུ་ཕྱིན་བསྡད་པ་ཞིག་བས་ཡིན་དུས་དེས་དྲངས་པའི་སྙིང་རྗེ་དང་དེས་དྲངས་པའི་ལྷག་བསམ་དེ་དེའི་ཚོད་ཀྱི་ཤུགས་ཆེ་ཞིག་དང་སྟོབས་ཆེ་ཞིག་ཡོད་ས་རེད། དེ་ཡིན་པ་ཡིན་དུས་རླབས་ཆེན་སྤྱོད་བརྒྱུད་ཞེས་གསུང་གི་ཡོད་རེད་འཇམ་དཔལ་དབྱངས་དང། ཞི་བ་ལྷ་ནས་མར་བྱས་བརྒྱུད་བསྡད་པ། མདོར་ན་མགོན་པོ་ཀླུ་སྒྲུབ་ནས་མར་བྱས་ཨེ་བརྒྱུད་བསྡད་པ་ཞིག་ད་ཡིན་ས་རེད། ད་དེ་འདྲ་ཡིན་པ་ཡིན་དུས། དེ། བདག་དང་གཞན་དུ་མཉམ་པ་ནི་དང་པོ་ཉིད་དུ་འབད་དེ་བསྒོམ། ད་བདག་གཞན་མཉམ་བརྗེ་བསྒོམ་ཡག་ལ་ཡང་བདག་གཞན་མཉམ་པ་དེ་ཨེ་ནི། དང་པོ་ཉིད་དུ་བསྒོམ་འབད་དེ་བསྒོམ་དགོས་པ་རེད། དེའི་མཉམ་ལུགས་དེ་ཨེ་ནི། ད། སེམས་སྙོམས་པར་སྒྲུབ་ཡག་གི། ད་པའི་བཏང་སྙོམས་བསྒོམ་ཡག་གི། བཏང་སྙོམས་སྙོམས་པ་འདི་མེད་པར་བྱས། རྒྱུ་འབྲས་མན་ངག་བདུན་མའི་ཁ་ཐུག་གི་བཏང་སྙོམས་བསྒོམ་ཡག་གི་ད་ཆགས་སྡང་ཕྱོགས་རིས་སུ་མི་བལྟ་བར་གང་དག་འགྲོ་ཀུན་ལ་ཕེབས་ཀྱི་སེམས་སྙོམས་པར་སྒྲུབ་ཡག་འདི་མིན་པར་བྱས་ནས་ཨ་འདི་འདིའི་སྙོམས་པ་ཟེར་ཡག་འདི་སྙོམས་པར་སྒྲུབ་ཡག་འདི་རང་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་བདེ་བ་འདོད་པ་མཚུངས་སྡུག་བསྔལ་མི་འདོད་པ་མཚུངས་པའི་སྙོམས་པ་འདིའི་སྟེང་ནས་ཨ་ན་གྲུབ་ཡོང་བ་ཡིན་པར་མདོར་ན་པའི་སེམས་ཅན་ཐམས་ཅད་རང་ཡིན་ནི་འོ་ག་རང་ཡིན་ནི་པའི།

དང་པོ་ཉིད་དུ་འབད་དེ་བསྒོམ། བདེ་དང་སྡུག་བསྔལ་མཉམ་པས་ན། སེམས་ཅན་ཐམས་ཅད་ཨ་ནི་རང་དང་རང་འདྲ་བ། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ། ད་ག་ནང་བཞིན་གྱིས་བདེ་བ་བསྒྲུབ་ཡག་དང་སྡུག་བསྔལ་སེལ་ཡག་ཨ་ནི་ནུས་པ་འདྲ་མཉམ་ཡོད་པ། ཨ་ནི་སྡུག་བསྔལ་སེལ་བ་དང་བདེ་བ་བསྒྲུབ་པའི་ཐོབ་ཐང་འདྲ་མཉམ་ཡོད་པ། གོ་ཐམས་ཅད་ནི།

ཅིག་གློ་བུར་དུ་ཅིག་རྐྱེན་རུ་ཅིག་འཕྲད་སོང་བསམ་ནས་ཨེ་རེད་རང་གཅེས་འཛིན་གྱི་བསམ་བློ་དེའི་ཐོག་ནས་ཁོས་ཅིག་དེ་འཁུམས་བསྡད་འདུག་ད་དངོས་གནས་པའི་འདུ་ཤེས་རྒྱུ་རེ་ཐོན་ནས་ཤི་ཟུར་བཏབ་པ་ད་གང་ཡིན་ཏེ། ཅིག་ཁོར་ཁོར་ཡང་དེ་ཅིག་པའི། ཅིག་ཟུར་བཏབ་ཡག་གི་མཚོན་པས་ཅིག་གཡོལ་ཡག་གི་མཚོན་པས། ཁོ་རང་ལ་དཔག་པའི། ནུས་པ་ག་གེ་ཡོད་མ་རེད། དཔེ་མ་སྲིད་པའི་ཉམ་ཐག་རེད། སྙིང་རྗེ་ཅིག་དུད་འགྲོ་འབུ་སྲིན་ཕྲ་མོ་དེ་ཚོ་བྱས་ཏེ་དཔེ་མ་སྲིད་པའི་ཅིག་ཉམ་ཐག་ཞེ་པོ་ཞིག་རེད་དེ་ཡིན་ནའི་ཁོ་རང་ཁོ་རང།

སྟག་མོ་རྒྱལ་རྒྱུ་ཡིས་མ་བྱུང། སྙིང་རྗེ་རང་སྒོམ་གྱི་བསྡད་པས། གཏོང་ལེན་རུ་དང་བྱས། སྙིང་རྗེ་སྒོམ་དེར་ཕན་མི་རུ་ཟེར་བའི་རྡུལ་ཕྲན་ཡོད། ད་ང་ར་ད་ག་ནས་ཤི་གི་བས་ན་འཇམ་གྱི་ཁུ་ཚུར་གཉིད་ལམ་དུ་ཚུར་དུ་ཡོང་བསྡད་ནས་ཇི་ལྟར་ཡོང་པའི་ཁ་དོག་ལ་ཡ་སྙན་མ་དེ་རིགས་ཡོང་མྱོང་དེང་སང་ནི་ཆགས་ཡོང་གི་སེམས་མི་འདུག་ངམ་ཆུང་ཆུང་གང་ལྟ་བུ་གཉིད་ལམ་འདྲ་ལ་ཡ་གཅིག་དྲག་ནས་གཅིག་གནོད་པ་འདྲ་གཅིག་ཡིན་ན་ས་བའི་སོ་འདྲ་གཅིག་རླུང་འཚུབ་རུ་དུ་འདྲ་གཅིག་དེ་འདྲས་ཀྱི་མི་མགོ་ཚིག་དེ་བས་སོ་རུ་ཁྱད་མཚར་འདྲ་གཅིག་འཇམ་གྱི་ཁུ་ཚུར་ཡོང་དེ་འདྲ་ཡོང་མྱོང།

བདེན་འཛིན་གྱི་སྐྱོན་མཐོང་གི་ཡོད་རེད། རང་གཅེས་འཛིན་ག་འདྲས་སྤོང་དགོས་ཡོད་པ་བདེན་འཛིན་ག་འདྲས་སྤོང་དགོས་ཡོད་པ་དེ་གཅིག་བསམ་བློའི་ནང་ལ་ཡ་ལང་ལེ་མ་ཀེ་རེ་མ་གཏོགས་གོ་བ་ཅིག་ཆགས་བསྡད་པ་ཡོད་དེ་ཙམ་གྱིས་ང་ཚོ་ད་ག་ཆགས་བསྡད་ཀྱི་ཡོད་རེད་ས་དེ་ལྟར་སོང་བ་ཡིན་དེ་དེ་འདྲས་ཀྱི་ཐོག་ནས་ཨ་ནི་དངོས་གནས་རང་གཅིག་ཏུ་སོ་སོའི་ཉམས་མྱོང་གི་སྟེང་ནས་གཅིག་ཏུ་བས་ཕན་སེམས་སྒོམ་སྙིང་རྗེ་སྒོམ་བྱས་ན་གནོད་པ་རང་ཞི་ལ་འགྲོ་གི་རེད་གནོད་པ་ཡི་རང་ཡལ་ལ་འགྲོ་གི་རེད་དེ་གལ་ཆེན་པོ་རེད། འོ་དེ་ནས་བདེ་དང་སྡུག་བསྔལ་མཉམ་པས་ན་ཐམས་ཅད་བདག་བཞིན་བསྲུང་བར་བྱ།

ངའི་མགོ་ཟེར་ངའི་ཨམ་ཅོག་དེ་འདྲས་ཀྱི་མཚོན་པའི་གང་འདྲ་ཡིན་ནའི། ད་ཅིག་གི་རྣམ་གྲངས་མང་པོ་ཡོད་རེད་དེ། ཡན་ལག་དང་ཉིང་ལག་གི་རྣམ་གྲངས་མང་པོ་ཡོད་རེད་དེ་ཡིན་ནའི་དེ་ཐམས་ཅད་ལ་ང་ཡི་ལུས་ཞེས་ནི་བསྲུང་བར་བྱ་བའི་ལུས་གཅིག་ཏུ་ཡོད་པ་ནང་བཞིན། ལག་པ་ལ་སོགས་དབྱེ་བ་རྣམ་མང་ཡང་ཡོངས་སུ་བསྲུང་བྱའི་ལུས་སུ་གཅིག་པ་ལྟར། དེ་བཞིན་འགྲོ་བ་ཐ་དད་བདེ་སྡུག་དག། ཅེས་ནི་དེ་བཞིན་དུ། ད་ཅིག་གི་ཨེ་ནི་འགྲོ་བ་རིགས་དྲུག་གིས་མཚོན་པའི་སེམས་ཅན། ད་ལྟ་ཨེ་ནི། གང་འདྲ་བའི་རྣམ་པ་མི་འདྲ་བ་བས་ཐ་དད་པའི་སྣ་ཚོགས་པ། དེའི་སོ་སོའི་གནས། འཕྲལ་སེལ་གྱི་བའི་བདེ་སྡུག་བས་ཐ་དད་པ། སྣ་ཚོགས་པ་ཡོད་རེད་པ་དེ་ཐམས་ཅད། བདག་བཞིན་དུ་བདེ་བ་འདོད་པར་མཉམ་པ་ཡིན་པས། ཨོ་ཨེ་ནི། བདེ་བ་དང་མི་འབྲལ་བར་བསྲུང་དགོས་པར་མཉམ་པ་རེད། དེ་ཐམས་ཅད། སྡུག་བསྔལ་མི་འདོད་པ་གཅིག་པ་ཡིན་དུས་ཙམ་མཉམ་པ་ཡིན་དུས་ཙམ་ནི། སྡུག་བསྔལ་ལས་བསྲུང་བར་བྱ་དགོས་པ་གཅིག་གྱུར་རེད་བྱས་པས། ཡང། དེ་ལྟར་རེད། དེ་ལྟ་ན་ཡང་རང་གི་ཡན་ལག་ཟེར་ལབ་དུས་ང་རང་གི་རྒྱུད་དུ་གཏོགས་པ་རེད། རེད་བ། ཐ་དད་སོ་སོ་ཡིན་ན་ཡང་ང་རང་གི་རྒྱུད་དུ་གཏོགས་པ་རེད། སེམས་ཅན་རྒྱུད་སེམས་ཅན་སོ་སོ་དེ་རྒྱུད་ཐ་དད་པ་རེད། གཞན་གྱི་སྡུག་བསྔལ་གྱིས་ང་ལ་གནོད་ཀྱི་མི་འདུག་ལག་པ་ན་བ་དེ་ང་ལ་གནོད་ཀྱི་ཡོད་རེད་རྐང་པ་ན་བ་དེ་ང་ལ་གནོད་ཀྱི་ཡོད་རེད་དེ་གཉིས་མི་འདྲ་རེད་དེ་གཉིས་མི་འདྲ་བ་རེད་དེ་འདྲ་ཡིན་པ་ཡིན་དུས་ཙམ་ནས་དེ་དང། རྒྱུད་སོ་སོ་བ་ཡིན་དུས་ཨེ་ནི། འབྲེལ་མེད་རུ་ཆགས་བསྡད་དུས་གཞན་གྱི་སྡུག་བསྔལ་སེལ་བ་དེ་བྱེད་པ་ཁེབས་མི་འདུག་ག་གཞན་གྱི་སྡུག་བསྔལ་གཞན་གྱི་སྡུག་བསྔལ་གྱིས་ང་ལ་གནོད་ཀྱི་ཡོད་མ་རེད་དེ་སོང་བ་ཡིན་དུས་གཞན་གྱི་སྡུག་བསྔལ་སྲུང་དགོས་ཡ་ཁེབས་མི་འདུག་ག་ཟེར་ལབ་པ་ཡིན་ན། དེ་འདྲ་མ་རེད་བྱས་པ་ཡིན། གལ་ཏེ་བདག་གི་སྡུག་བསྔལ་གྱིས་གཞན་ལ་གཞན་གྱི་ལུས་ལ་མི་གནོད་པ་དེ་ལྟའང་དེ་བདག་སྡུག་བསྔལ་དེ་བདག་ཏུ་ཞེན་པས་མི་བཟོད་ཉིད། ད་དེ་རེད་པ་ད་ནི། བདག་གི་སྡུག་བསྔལ་གྱིས་གཞན་གྱི་ལུས་ལ་གནོད་ཀྱི་ཡོད་མ་རེད། གཞན་གྱི་ལུས་ལ་གནོད་པའི་སྒོ་ནས་གཞན་ལ་མི་བདེ་བ་དེ་སྐྱེ་གི་ཡོད་མ་རེད་དེ་ཡིན་ནའི། བདག་ཏུ་ཞེན་པ་ཡིན་ཙང་ཨེ་ནི་སྡུག་བསྔལ་དེ་མི་བཟོད་པ་རེད། བདག་ཏུ་ཞེན་ནས་བདག་གཅེས་པའི་དབང་གིས་སྡུག་བསྔལ་དེ་མི་བཟོད་པ་རེད། དེ་བཞིན་དུ་གཞན་གྱི་སྡུག་བསྔལ་དག་བདག་ལ་དངོས་སུ་འབབ་པར་མི་འགྱུར་ཡང། དེ་དག། ནམ་མཁའི་མཐས་གཏུགས་པའི་སེམས་ཅན་དེ་རྣམས། གཅེས་ཤིང་ཕངས་པ། རང་ལ་དཔེ་དྲིན་གྱིས་བསྐྱངས་བསྡད་མཁན། འོ་དཔེ། དཔེ་གཅེས་པར་བྱ་བའི་ཡུལ་གཅིག། ཡུལ་གཅིག་ཏུ་ཡོད་ནས། དེ། འོ། ཡིན་པ་དང། གཅེས་པའི་ཡུལ་དུ་བྱས་ནས་ཡོད་པ་ཡིན་དུས་དེ། དེའི་སྡུག་བསྔལ་དེ་གཞན། སེམས་ཅན་དེ་དག་གི་སྡུག་བསྔལ་དེ། བདག་གི་སྡུག་བསྔལ་དེ། དེ་དག། ཨེ་ནི་དཔེ་དྲིན་དུ་བལྟས། དེ་དག་ལ་གཅེས་ཤིང་ཕངས་པར་བལྟས་ནས་བདག་ཏུ་ཞེན་པའི་དབང་གིས་བཟོད་པར་དཀའ་བ་ཅིག་ཡོང་གི་རེད། དེས་ན། བདག་གིས་གཞན་གྱི་སྡུག་བསྔལ་བསལ་དགོས་པ་ཡིན་ཏེ། སྡུག་བསྔལ་བ། སྡུག་བསྔལ་ཟེར་ཡག་དེ་རང་གཞན་སུ་ལ་ཡིན་ནའི་ཨེ་ནི་མི་འདོད་པ་ཅིག་རེད། སྡུག་བསྔལ་ཡིན་ཕྱིར་དཔེར་ན་བདག་སྡུག་བཞིན། བདག་གིས་གཞན་ལ་ཕན་པར་བྱ་དགོས་པ་རེད། ག་རེ་ཟེར་ན། སེམས་ཅན་ཡིན་ཕྱིར་ཞེས་ནས། བདག་ལུས་བཞིན། ག་འདྲ་ཡིན་ནའི། སེམས་པ་ཅན་ཡིན་པ་ལ་སེམས་པ་ཅན་ཡིན་པ་དཔེར་ན་བདག་གི་ལུས་བཞིན་དུ་སེམས་པ་ཅན་ཡིན་པས་ཨེ་ནི། ཀུན་ལ་ཡང་ཨེ་ནི་ཕན་པར་བྱ་དགོས་པ་རེད། གང་ཚེ་བདག་དང་གཞན་གཉིས་ཀ། གང་གི་ཚེ། བདག་དང་གཞན་གཉིས་ཀ། སྒོ་ཐམས་ཅད་ནས་གནས་སྐབས་ཐམས་ཅད་དུ། བདག་གི་བདེ་བ་འདོད་པ་མཚུངས་པ་ཡིན་པ་ལ།

གང་གི་ཚེ་བདག་དང་གཞན་གཉིས་ཀ་སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་མཚུངས་པ་ཞིག་ལ། བདག་དང་ཁྱད་པར་ཅི་ཞིག་ཡོད་ནས། རྒྱུ་མཚན་གང་གི་ཕྱིར་གཞན་བསྲུང་མི་དགོས་པར་བདག་གཅིག་པུ་བསྲུང་བར་བྱེད། དེ་རེད་པ། ད་བདག་གཞན་གཉིས་ཀ་ལ་སྡུག་བསྔལ་མི་འདོད་པ་གཅིག་པ་བདེ་བ་འདོད་པ་གཅིག་པ། དེ་འདྲ་ཡིན་པས་ན་རང་གིས་མ་གཞི་ཁ་སང་ཞུས་པ་ལས། རང་གིས་རང་ཨེ་ནི་སྡུག་བསྔལ་ལས་སྐྱོབ་ཡག་དེ། ང་རང་སྡུག་བསྔལ་མི་འདོད་པ་ཅིག་བློ་ཞིག་ཡོད་བསྡད་པ་དེ། བློ་ཞིག་ཡོད་པ་དང། བློ་དེ་དྲང་བདེན་ཡིན་པ། བློ་དེ་རྒྱུ་མཚན་ལྡན་པ། བློ་དེ་རྒྱུ་མཚན་ལྡན་པའི་ཆ་ནས་བདག་གི་སྟེང་གི་སྡུག་བསྔལ་སེལ་ཡག་དང་བདེ་བ་སྒྲུབ་ཡག་གི་ཐོབ་ཐང་ཡོད་བསྡད་པ་དེ་དྲང་བདེན་ཡིན་པ་ཅིག་དྲང་བདེན་གྱི་བྱ་བ་ཅིག་ཆགས་ཡོད་དགོས་པ་རེད། དེ་རེད་མ་གཏོགས་རང་ཉིད་རང་ལ་དྲིན་ཆེ་བ་རྒྱུ་མཚན་དུ་བྱས་ཏེ་ཨེ་ནི། རང་གི་སྡུག་བསྔལ་སེལ་དགོས་ཡ་དང་གཞན་གྱི་དགའ་ས་རང་གི་སྡུག་བསྔལ་སེལ་དགོས་ཡ་དང་རང་གི་བདེ་བ་སྒྲུབ་དགོས་ཡ་གི་སྐད་ཆ་གང་ཡང་མི་འདུག་བ། རང་གིས་རང་ལ་བརྩེ་བ་ཡོད་པ་དེ་ཙམ་རྒྱུ་མཚན་དུ་བྱས་ཏེ་ཨེ་ནི་སྡུག་བསྔལ་འབྲལ་རུང་ཡིན་པ་དང་བདེ་བ་ཐོབ་རུང་ཡིན་པའི་རྒྱུ་མཚན་གྱི་ཐོག་ནས་ཨེ་ནི་རང་གི་བདེ་བ་སྒྲུབ་འོས་པ་དང་རང་གི་སྡུག་བསྔལ་སེལ་འོས་པ་ཞིག་ཡིན་པ་ཡིན་དུས་རྒྱུ་མཚན་དེ་རྣམ་པ་ཐམས་ཅད་ནས་གཞན་གྱི་སྟེང་ནས་གཅིག་པ་གྲུབ་འདུག་བ།

དང། རང་གི་བདེ་སྡུག་གིས་གཞན་ལ་ཕན་གནོད་ཡོད་བསྡད་པ། གཞན་གྱི་བདེ་སྡུག་གིས་རང་ལ་ཕན་གནོད་ཡོད་བསྡད་པ་ཡོང་གི་འདུག་བ། འོ་ད། དེའི་ཕྱིར་རང་གཞན་གཉིས་ཀ་བློ། ཨེ་ནི། རང་གཞན་གཉིས་ཀ་ལོ་གི་སྟེང་ལ་ཡང་སྡུག་བསྔལ་སེལ་ཡག་དང་བདེ་བ་སྒྲུབ་ཡག་གི་ཐོབ་ཐང་ཡོད་པ་འདྲ་འདྲའི་ཐོག་ལ། ཨེ་ནི། རང་དང་གཞན་གྱི་བདེ་སྡུག་དེ་ཕན་ཚུན་འབྲེལ་བ་ཡོད་བསྡད་པ། དེ་འདྲ་ཞིག་གི་གནས་ཚུལ་གྱི་འོག་ནས། དང། གཞན་གྱི་བདེ་སྡུག་དེ་གྲངས་མང་བའི་ཆ་ནས་གལ་ཆེ་བ་ཞིག་ཡིན་པ་ཡིན་དུས་དང་གལ་ཆེ་དོན་ཆེ་དེ་སྔོན་ལ་ཡང་སྒྲུབ་དགོས་ཡག་ཅིག། དང་དོན་གལ་ཆེན་པོའི་དོན་དག་ལ་དོན་གལ་ཆུང་ཆུང་དེ་ཞར་ལ་བཞག་གོ། དང་ག་སོགས་དགེ་སྣང་ཆུང་བྱེད་པ་གཅིག་པོ་ཆོས་ཉིད་རེད། དཔེར་ན་ད་གཅིག་མཛུ་གུ་གཅིག་སྐྱོབ་ཡག་གི་དོན་དག་ལ་དཔེར་ན་མཛུ་གུ་དགུ་བློས་བཏང་ན་གླེན་པ་རེད། མཛུ་གུ་དགུ་སྐྱོབ་ཡག་གི་དོན་དག་ལ་མཛུ་གུ་གཅིག་བློས་བཏང་ན་ཡང་དག་པ་རེད། དང། དེ་ནང་བཞིན་བྱས་ནས་མི་བཅུའི་བདེ་བ་སྒྲུབ་ཡག་གི་དོན་དག་ལ་མི་གཅིག་གི་བདེ་བ་བློས་བཏང་བ་བྱུང་ན།

སྔོན་དུ་སྲིད་ལས་ཡོངས་རྫོགས། ད་ཡང། གལ་ཏེ་དེ་ལ་སྡུག་བསྔལ་བས། བདག་ལ་མི་གནོད་ཕྱིར་མི་བསྲུང། གལ་ཏེ་གཞན། དེ་ལ་ཡང་སྡུག་བསྔལ་འབྱུང་བ་དེས། བདག་ལ་ཐད་ཀར་མི་གནོད་པའི། རྒྱུ་མཚན་དེའི་ཕྱིར། ཨེ་ནི་གཞན་གྱི་སྡུག་བསྔལ། ཨེ་ནི་བསྲུང་མི་དགོས། ཟེར་ན། འཕྲལ་དུ་ད་གཞན་གྱི་སྡུག་བསྔལ་དེ་གིས་བདག་ལ་ཡང་མི་གནོད་ན་ཡང་བརྒྱུད་ནས་བདག་ལ་ཡང་གནོད་པ་ཅིག་ཡོང་གི་རེད། ཟེར་འདི་འདྲའི་གི་སྟེང་ནས་བསམ་བཏང་བ་རེད། དཔེར་ན། མ་འོངས་པ་ཡི་རང་སྟེང་ལ་ཡོང་བསྡད་ཡག་གི་མ་འོངས་པ་ཡི་སྡུག་བསྔལ་དེ་ཡང་ད་ལྟ་ཐད་ཀར། འབྱུང་འགྱུར་གྱི་སྡུག་བསྔལ་དེ་གིས་ད་ལྟ་ཚོར་བ་སྡུག་བསྔལ་སྐྱེ་གི་ཡོད་མ་རེད། འདི་འདྲའི་ཡིན་པ་ཡིན་དུས། སེལ་དགོས་ཡག་གི་སྡུག་བསྔལ་དེ་ད་ལྟ་ད་ལྟ་ཡོད་མཁན་གཅིག་རང་བསམ་བཏང་དགོས་ཀྱི་ཡོད་ན། ཨེ་ནི་མ་འོངས་པའི་རང་ལ་འབྱུང་འགྱུར་གྱི་མ་འོངས་པའི་སྡུག་བསྔལ་དེ་ད་ལྟ་སེལ་དགོས་ཡག་གི་རྒྱུ་མཚན་ཡོད་མ་རེད། མ་འོངས་པ་བདེ་སྐྱིད་ཡོང་ཡག་གི་དོན་དག་ལ་ད་ལྟ་ནས་གྲ་སྒྲིག་བྱེད་དགོས་ཡག་གི་རྒྱུ་མཚན་མེད་པ་རེད། མ་འོངས་པའི་བདེ་སྡུག་དེ་ད་ལྟ་དངོས་སུ་ཕན་གནོད་མེད་ན་ཡང། རང་ལ་དངོས་གཞི་མ་གཏོགས་རང་ལ་ཡར་ཕེབས་ཀྱི་ཕན་གནོད་ཡོང་བསྡད་པ་ཞིག་ཡིན་པའི་ཆ་ནས། ཨེ་ནི་དེའི་བདེ་བ་དེ་སྒྲུབ་དགོས་ཡག་ད།

གཞན་བདེ་བར་བསམ་བློ་མ་བཏང་ན་དང་གཞན་གྱི་ཁེ་ཕན་ལ་བསམ་བློ་མ་བཏང་བྱས་ནས་རང་འདོད་ཁོ་ན་བསམ་བཏང་ན་ཨེ་ནི་གཞན་གྱི་སྲོག་བཅད་གཞན་གྱི་ནོར་འཕྲོག་གཞན་གྱི་ཨེ་ནི་དཔེར་ན་བུད་མེད་འཕྲོག་ཡ་ཡིན་ནི་རེད་དཔེར་སྐྱེས་པ་འཕྲོག་ཡ་ཡིན་ནི་རེད་དེ་འདྲ་བྱས་པ་ཡིན་ན་དེའི་འབྲས་བུ་དེ་རང་ལ་སྡུག་བསྔལ་ཡོང་གི་ཡོད་རེད་པ། འཇིག་རྟེན་གྱི་ཆ་ནས་སྤྱིར་བཏང་གི་དཔེར་ན་མཛུབ་མོ་གཉིས་བཀག་ནས་བཤད་པ་ཡིན་ན་ཡང་ད་གཅིག་སོ་སོ་ཡིད་ཚིམ་ཡག་དོན་དག་ལ་མི་གཅིག་བསད་པ་ཡིན་ན། སོ་སོ་ཡིད་ཚིམ་ཡག་དོན་དག་ལ་རྐུན་མ་གཅིག་བརྐུས་པ་ཡིན་ན། ཁོ་ཁྲིམས་ཚོགས་ཡོད་རེད་བ། མི་ཆུས་འཁྱེར་གྲབས་བྱེད་མཁན་ཅིག་ལ་ཡ་སྲོག་བསྐྱབས་ན། འཇིག་རྟེན་ལ་ཡ་འཇིག་རྟེན་ཡོངས་གྲགས་ལ་དེ་ཡག་པོ་རེད་ཟེར་དགོས་རེད་བ། མི་གཅིག་ལ་ཡ་མི་གཅིག་གིས་དཔེ་ཐུབ་ཚོད་ཤ་གང་དྲུག་ཐུབ་ན་དེ་བསྐྱབས་ན། འཇིག་རྟེན་ཀུན་ལ་ཡ་དེ་ཡག་པོ་རེད་ཟེར་དགོས་རེད་བ། ཟེར་དེ་སོགས་ཡིན་དུས་ཙ་ན་དེ་ཆོས་སྐད་ཆ་དེ་མ་རེད་ཁོ་རང་བཞིན་ལྷན་སྐྱེས་ཀྱི། ཕན་པ་བསྒྲུབ་ཡ་ཟེར་མཁན་དེ་བཟང་པོ་ཡིན་པ་ཅིག་དང་གནོད་པ་བསྒྲུབ་ཡ་ཟེར་མཁན་དེ་སྡུག་པོ་ཡིན་པ་ཅིག། དེ། ཕན་པ་དེ་དང་ཕན་པ་སྒྲུབ་པ་དེ་བཟང་པོ་དག་གནོད་པ་སྐྱེ་བ་དེ་ངན་པ་བརྩི་ཡ་དེ་རྩ་བ་ང་རང་ཚོ་ལ་རང་བཞིན་རང་ཤུགས་ཀྱི། ཨ་ཟོ་ཨ་རོ་ཨ་ཚ་ཟེར་ཡ་གཅིག་གི། ད་ཟོ་ན་ཟུག་ན་ཚ་བྱུང་བ་ཡིན་ན་དེ་མི་འདོད་པ་ཡིན་ཙང་སྡུག་པ་བརྩི་གི་ཡོད་པ་རེད། དེ་མཉམ་གཅིག་གི་སྐྱིད་སྣང་འདྲ་བོ་གཅིག་དགའ་སྣང་འདྲ་བོ་བྱུང་བསྡད་པ་དེ་ཁོ་བདེ་སྐྱིད་ཡིན་པ་ཡིན་ཙང་དེ་ང་ཚོ་རང་བཞིན་གྱི་དེ་དགོས་ཀྱི་ཡོད་རེད་དེ་ལ་དགའ་པོ་ཡོད་རེད་བ།

ལ། རེ་ཞིག་ད་ག་ཟེར་བ་བློ་གོང་མ་ཐུག་མཁན་དེ་གིས་ང་ལ་སོ་སོའི་རང་གི་ཨེ་ནི་བདེ་བ་དང་སྡུག་བསྔལ་ཟེར་ཡ་དེ་བདེ་བ་སྒྲུབ་ཡ་དང་སྡུག་བསྔལ་སེལ་ཡ་ཁོ་སྐྱེས་བུ་ཆུང་འབྲིང་གི་ལམ་དེ་འདུག་སེ་འགྲོ་བསྡད་ཀྱི་འདུག་བ། རྩ་བ། སྡུག་བསྔལ་བསལ་དགོས་ཡ་དང་བདེ་བ་སྒྲུབ་དགོས་ཡ་གཅིག་གྱུར་ཡིན་པའི་ཁྲིམས་ལུགས་དེའི་ཐོག་ནས་ཨེ་ནི་བསམ་བློ་རླབས་ཆེ་ཆུང་གི་སྟེང་ནས་ཨེ་ནི་དང་ཅིག་འཕྲལ་ཕུགས་དགོས་པ་ཆེ་ཆུང་ལ་བརྟེན་ནས་ཨེ་ནི། བྱ་བ་རླབས་ཆེ་རུ་ཆེ་རུ་བསམ་བློ་དང་རླབས་ཆེ་རུ་ཆེ་རུ་འགྲོ་བསྡད་ཡ་དེ་འདྲ་ཡིན་པ་རེད། མ་འོངས་པ་ཡི་སྡུག་བསྔལ་ཡང་གནོད་མི་བྱེད་ན་དེ་ཅིས་བསྲུང། བདག་གིས་དེ་ནི་མྱོང་སྙམ་པའི་རྣམ་པར་རྟོག་དེ་ལོག་པ་སྟེ། དེ་ནི། ད་ལྟའི་བདག་འདི་རེད་བ། འོ་ད་མ་འོངས་པའི་སྡུག་བསྔལ་ངས་བསྲུང་དགོས་ཡ་ད་མ་འོངས་པའི་བདག་ཅིག་བདེ་བ་ད་ལྟ་ནས་རྒྱུ་བསྒྲུབ་དགོས་ཡ་དེ་ལོས་རེད་ག་རེ་ཟེར་ལབ་ན། ངས། སྔ་ཕྱི་མ་གཏོགས་སྡུག་བསྔལ་དེ་ངས་མྱོང་དགོས་ཡ་རེད་ཟེར། ད་ལྟའི་ང་ཟེར་ཡ་རེད་ཅིག་ད། དུག་སེལ་འགོག་པ་ཞེས་པ་འདྲ། ད་ལྟའི་བདག་འདི། ད་དུས་ཀྱི་ཁྱད་པར་དུ་བྱས་པ་སོགས་ཀྱི་དོགས་པ། ད་ལྟའི་བདག་འདི། ཨེ་ནི་སྡུག་བསྔལ་འདི་མྱོང་དགོས་ཀྱི་རེད་ཟེར་ནས། ལབ་སྟེ། དེ་འདྲའི་གི་དཔེར་བསམ་བློ་འཁོར་བསྡད་ཡ་དེ། སྔ་ཕྱི་གཅིག་འཛིན་གྱི། སྔ་ཕྱི་གཅིག་འཛིན་ལྟ་བུའི་རྣམ་པར་རྟོག་པ་དེ་ནི་ལོག་པ་རེད། འདི་ལྟར། ཤི་བ་དེ་ཡང་གཞན་ཉིད་ལ་སྐྱེ་བ་ཡང་ནི་གཞན་ཉིད་ཡིན། སྔ་ཕྱི་སོ་སོ་བ་རེད། རྒྱུད་ད་གཅིག་རེད་དེ་རྒྱུད་འབྲེལ་བའི་ཟླ་རྒྱུད་གཅིག་ཏུ་འབྲེལ་བ་རེད་དེ་དུས་ཐ་དད་པའི་སྔ་ཕྱི་སོ་སོ་བ་རེད་དེ་འདྲ་ཡིན་པ་ཡིན་དུས། རྒྱུ་སྒྲུབ་བཞིན་པའི་གནས་སྐབས་ཀྱི་བདག་དེས། མ་འོངས་པ་ན་འབྱུང་འགྱུར་གྱི་སྡུག་བསྔལ་དེ་མྱོང་སྙམ་པའི་རྣམ་པར་རྟོག་པ་དེ་ལོག་པ་རེད་ཟེར། གང་ཚེ་གང་གི་སྡུག་བསྔལ་གང་དེ་ནི་དེ་ཉིད་ཀྱིས་བསྲུངས་ན་རྐང་པའི་སྡུག་བསྔལ་ལག་པས་མིན། ཅི་ཕྱིར་དེས་ནི་དེ་བསྲུང་བྱ་ཟེར། གལ་ཏེ། ད་ཅིག་ཐད་ཀའི་སྡུག་བསྔལ་དེ་ཐད་ཀ་ཁོ་རང་ད་ག་ནས་སེལ་དགོས་ཀྱི་ཡོད་པ་ཡིན་པ་ཡིན་ན། ཨེ་ནི། ཨུམ། གལ་ཏེ། ཀ་སང་གང་ཚེ། གང་གི་སྡུག་བསྔལ་གང་དེ་ནི་དེ་ཉིད་ཀྱིས་བསྲུངས་ན། གང་ཚེ་དཔེར་ན་ལུས་ཀྱི་ཆ་གང་གི། སྡུག་བསྔལ་གང་ཡིན་པ་དེ། ཨེ་ནི། ལུས་ཀྱི། ལུས་ཀྱི་ཆ་དེ་དང་དེས་བསྲུང་དགོས་པ་ཡིན་ན། རྐང་པའི་སྡུག་བསྔལ་རྐང་པས་སེལ་དགོས་པ་རེད་མ་གཏོགས་རྐང་པའི་སྡུག་བསྔལ། ལག་པས་མིན་པ་ཡིན་དུས་ཙ་ན། ཨེ་ནི། རྐང་པའི་སྡུག་བསྔལ་དེ། ཨེ་ནི། ལག་པས་སེལ་དགོས་ཡ་མི་འདུག་བ། དེ་གང་ཡང། ཅི་ཕྱིར་དེས་ནི་དེ་བསྲུང་བྱ། གལ་ཏེ་རིགས་པ་མིན་ཡང་འདིར་བདག་ཏུ་འཛིན་པས་འཇུག་ཅེ་ན། གལ་ཏེ། དེ་གཉིས་པོ་དེ་ཐ་དད་སོ་སོ་ཞིག་རེད་དེ་ཡིན་ནའི་རྒྱུད་གཅིག་ཏུ་གཏོགས་པར་བྱས་ནས་བདག་ཏུ་འཛིན་པས། ངའི་རྐང་པ་ང་ཡི་ལུས་ཞེས་ནས་གང་ལྟར་ད། གཅེས་པར་འཛིན་ཡག་གི་ང་གཅིག་གིས་བདག་གིར་བཟུང་བའི་ཆ་ཤས་ཡིན་པ་ཡིན་དུས་ཙ་ན་དེ་དང་འདྲ་གི་མ་རེད་ཟེར་ལབ་པ་ཡིན་ན།

ནོར་འཁྲུལ་རེད་ཕྱིན་ཅི་ལོག་རེད། དེ་ལྟར་བདག་གཞན། བདག་དང། བདེན་པར་ཞེན་པའི་བདག་བདེན་པའི་བདག་དང་གཞན་དུ་འཛིན་པ་མི་རིགས་པ་གང་ཡིན་པ་དེ་ནི་ཅི་ནུས་པ་སྤང་བར་བྱ་བ་ཉིད་རེད། ཨ་ནི་སྔ་ཕྱི་རྒྱུད་དང་སྔ་ཕྱི། སྔ་ཕྱི་སོ་སོ་བ་དང་རྒྱུད་གཅིག་ལ་འབྲེལ་ནས་དང་རྒྱུད་གཅིག་སྐྱེ་བ་སྔ་ཕྱི་སོ་སོ་བ། སོ་བ་རེད་ག་ད་སྐྱེ་བ་སྔ་ཕྱི་ཐ་དད་པ་རྒྱུད་གཅིག་ཏུ་འབྲེལ་བའི་སྟེང་ནས། ཨ་ནི། བདག་གི་སྐྱེ་བ་སྔ་མ་བདག་གི་སྐྱེ་བ་ཕྱི་མ་བྱས་ནས། བྱས་ནས་ལབ་བསྡད་ཡ་འབྱུང་གི་ཡོད་རེད། བྱས་ནས་དེ། དེ་འདྲ་འདྲ་པོ་དེ། ད་ཅིག། ཨ་ནི། ཚོགས་པའི་སྟེང་ནས་སམ། རྒྱུན་གྱི་སྟེང་ནས། ཨ་ནི་བདག་གི་སྐྱེ་བ་དང་བདག་བྱས་ནས་ལབ་བསྡད་ཡ་དེ། ཨ་ནི་དོན་ལ། ད་ཅིག་དུ་མ་ཚོགས་པའི་སྟེང་ནས་བཏགས་བཞག་པ་ཞིག་རེད། དེ་ནི་བརྟེན་ནས་བཏགས་པ་ཞིག་རེད། དེ་རྫུན་པ་རེད་མ་གཏོགས་དེ་ལ་དེ་འདྲའི་གི་རང་བཞིན་ཅན་དེ་ལ་བདེན་པ་ཡོང་ཤེས་ཀྱི་མ་རེད། རྒྱུད་དང་ཚོགས་ཞེས་བྱ་བ་ནི། ཚེ་སྔ་ཕྱི་ལ་སོགས་པ་ད་ཅིག་སྔ་ཕྱིའི་རྒྱུད། རྒྱུད་གཅིག་ཏུ་ཡོད་པའི་སྔ་ཕྱི་སོ་སོ་བ་མང་པོ། མང་པོའི་རྒྱུད། རྒྱུད་གཅིག་ཏུ་འབྲེལ་བའི་སྟེང་ནས་ཨེ་ནི་སྐྱེ་བ་བཤད་བསྡད་ཡ་ད། ཅིག་རྐང་ལག་ལ་སོགས་པའི་ཚོགས་དང་ཆ་ཤས་ཡན་ལག་མང་པོ་ཚོགས་པའི་སྟེང་ནས་ང་ཡི་ལུས་ཞེས་ནི་ལབ་བསྡད་ཡ། ཞིག་ཨེ་ནི་མེད་དང་ཅིག། དཔེར་ན་ཨེ་ནི་ཅིག་ཕྲེང་བ་དང་དམག་ལ་སོགས་པ། དུ་མ་ཚོགས་པའམ། དེ་འདྲས་ཀྱི་སྟེང་ནས་ཨེ་ནི་བཏགས་བྱ་བ་སྟེ། ཆ་ལ་བརྟེན་ནས་ཆ་ཤས་ལ་བརྟེན་ནས་བཏགས་པ། ཚོགས་པའི་སྟེང་ནས་བཏགས་པ་ཅིག་ཨེ་ནི་བརྫུན་པའི་ངོ་བོ་རེད་མ་གཏོགས་བདེན་པའི་དོན་ཅན་ཡོང་ཤེས་ཀྱི་མ་རེད་བྱས་པ་སྟེ། སྡུག་བསྔལ་ཅན་གང། སྐྱེས་བུའམ་གང་ཟག་དེ། ད་ངོ་བོ་ཉིད་ཀྱིས་གྲུབ་པ་མེད་པ། དེས་ན། གྲུབ་པ་མེད་པ་དེས། དེས་འདི་སུ་ཞིག་དབང་བར་འགྱུར། སྡུག་བསྔལ་མྱོང་བ་པོ། རྫས་སུ་གྲུབ་པའི་བདག་པོ་མེད་པ་ནི། རང་གཞན་སེམས་ཅན་ཐམས་ཅད་བྱེ་བྲག་ཁྱད་པར་མེད་པ་ཉིད་ཡིན། དེ་ཡིན་དུས་དེའི་སྟེང་ནས་བདག་དང་གཞན་གྱི་བདེ་སྡུག་ལ་ཡང་གཙིགས་ཆེ་ཆུང་བྱེད་ཡ་གི་དབྱེ་བ་མེད་དེ་ཡིན་པས་སྡུག་བསྔལ་ཡིན་ཕྱིར་དེ་དག་གི་སྡུག་བསྔལ་ཀྱང་བསལ་བར་བྱ། ངེས་པས་འདི་ནི་ཅི་ཞིག་བྱ། རིས་སུ་གཅོད་པའི་ངེས་པས་འདི་ནི་ཅི་ཞིག་བྱ། ཅི་ཕྱིར་ཀུན་གྱི་སྡུག་བསྔལ་ནི་བཟློག་པར་བྱ་ཞེས་བརྩད་དུ་མེད། རྒྱུ་མཚན་ཅིའི་ཕྱིར་སེམས་ཅན་གཞན་ཀུན་གྱི་སྡུག་བསྔལ་ནི་བཟློག་པར་བྱ་ཞེས་བརྩད་དུ་མེད། གལ་ཏེ་བཟློག་ནའང་ཐམས་ཅད་བཟློག་གལ་ཏེ་བདག་གི་སྡུག་བསྔལ་བཟློག་དགོས་ནའང་གཞན་གྱི་སྡུག་བསྔལ་ཡང་བཟློག་དགོས་པ་གཞན་ཐམས་ཅད་ཀྱི་སྡུག་བསྔལ་བཟློག་དགོས་པ་ཡང་རྣམ་པ་ཀུན་ཏུ་མཚུངས་པ་རེད། དེ་ལྟ་མིན་ན། བདག་གི་སྡུག་བསྔལ་ཀྱང་སེམས་ཅན་གཞན་གྱི་སྡུག་བསྔལ་བཞིན་ནི་ཕྱིར་བཟློག་མི་དགོས་པ་རེད། ཡང། དྲི་བ་གཅིག་ལ་ཡང། སྙིང་རྗེ་སྡུག་བསྔལ་མང་གྱུར་པས། འོ་ད་ང་རང་ཚོ་ཚང་མ་ལོག་སྡུག་བསྔལ་མི་འདོད་པ་རེད། དེ་འདྲ་ཡིན་པ་ཡིན་དུས་ཨེ་ནི་སྙིང་རྗེ་བསྒོམས་ན། སོ་སོའི་སྡུག་བསྔལ་གྱི་ཨ་འདྲ་བའི་མ་སྐྱིད་པ་ཡོད་པའི་མགོ་ལ་ཡང་སེམས་ཅན་གཞན་གྱི་སྡུག་བསྔལ་དེ་ཡ་ཆེད་དུ་གཉེར་ནས་ཡང་ཨེ་ནི་སེམས་ཁུར་བླངས་ནས་གོང་གི་སྟེང་ནས་སྡུག་བསྔལ་སྣོན་པ་རེད་པ། སྙིང་རྗེ་སྡུག་བསྔལ་མང་འགྱུར་བས། སྙིང་རྗེ་སྒོམ་དུས་ཨེ་ནི། ད་ལྟ་ཅི། ཉམ་ཐག་པའི་སེམས་ཅན་གྱི་སྡུག་བསྔལ་འདི་ཡ་དྲན་ནས་ཨེ་ནི་སྙིང་རྗེ་སྒོམ་པ་ཡིན་དུས་སོ་སོའི་སྡུག་བསྔལ་རྒྱགས་ཚད་ཡོད་པའི་ཐོག་ལ་ཡ་ད་དུང་སེམས་ཅན་གཞན་དག་གི་སྡུག་བསྔལ་འདི་ཡ་ཆེད་དུ་གཉེར་ནས་པའི་དྲན་དུ་བཅུག་དུས་སྡུག་བསྔལ་སྣོན་པའི་བཟོ་འདྲ་ཆགས་ཀྱི་འདུག་པ། ཟེར་དེ་འདྲ་ཡིན་པ་ཡིན་དུས་སྙིང་རྗེ་སྡུག་བསྔལ་མང་གྱུར་པས་ཅི་ཕྱིར་ནན་གྱིས་བསྐྱེད་ཅེ་ན། ཨེ་ནི་རྒྱབ་འགལ་རེད་སོ་སོ་མ་སྐྱིད་པ་ཡོད་པའི་མགོ་ལ་ཡ་ད་དུང་པས་མ་སྐྱིད་པ་ཆེར་བཏང་ནས་ཤོར་གི་མི་འདུག་བ་ཟེར་ལབ་པ་ཡིན་ན། འདི་དེ་འདྲ་མ་རེད། འགྲོ་བའི་སྡུག་བསྔལ་བསམ་བྱས་ན། ཇི་ལྟར་སྙིང་རྗེ་སྡུག་བསྔལ་མང། ཕྱོགས་གཅིག་ནས་རང། སྙིང་རྗེ་དང། སྙིང་རྗེའི་དབང་ལས་ཨེ་ནི་ཞིག་སེམས་ཏོག་ཙམ་བློང་བློང་པོར་ཡོང་བསྡད་ཡ་དེ། རང་དབང་མེད་པར་བྱས་པ་མ་ཡིན་པ། སོ་སོས་དང་ཅིག་གཞན་བརྩེ་བར་འདོད་པ། དང་གཞན་ལ་ཕན་བཏགས་ན། གཞན་ལ་ཕན་སེམས་སྐྱེས་ན། ཕན་པ་ཆེན་པོ་ཡོད་དེ་བས་དགོས་པ་རྒྱུ་མཚན་མཐོང་ནས་དེ་འདྲས་ཀྱི་སྟེང་ནས་གཞན་གྱི་བདེ་སྡུག་ལ་ཡང་སེམས་ཁུར་ལེན་ཡོང་བ། བྱས་ཙང་ཀ་གཞན་གྱི་སྡུག་བསྔལ་མི་འདོད་པའི་རང་གཞན་གཞན་གྱི་སྡུག་བསྔལ་མི་འདོད་པའི་སྙིང་རྗེའི་བསམ་པ་དེ་རྒྱུ་མཚན་མཐོང། དེ་འདྲས་ཀྱི་ཐོག་ནས་དང་དུ་བླངས་ཏེ་དང་ཅིག་དང་བའི་ཀུན་སློང་གི་ཐོག་ནས་སྙིང་རྗེ་སྐྱེས་པ་ཅིག་རེད་མ་གཏོགས། མི་འདོད་བཞིན་དུ་རང་གི་ངང་གིས་པའི་སྡུག་བསྔལ་གྱི་གཞན་དབང་དུ་ཚུད་པའི་ཚོར་སྣང་ཅིག་རེད་མི་འདུག་བ། དེ་ཁྱད་པར་ཞིག་ཡོད་ས་རེད། ཙང་འདི་འདྲ་ཡིན་པ་ཡིན་དུས། དཔེར་ན་ང་རང་ཚོའི་རང་སྟེང་གི་སྡུག་བསྔལ་དེ་དང་དུ་ལེན་ནས་བྱུང་བའི་སྡུག་བསྔལ་ཞིག་མ་ཡིན་པར། ཁོ་རང་རང་གི་དབང་རང་གི་ངང་གིས་ཡིན་པའི་སྡུག་བསྔལ་དེ་འདྲ་ཞིག་མི་འདོད་བཞིན་དུ་སྡུག་བསྔལ་གྱི་ཐོག་ཏུ་བབས་ནས་ཡོང་སྡོད་དུས། སེམས་ལ་ཡ། ཁོ་དཔེ་ཅིག་འུ་ཐུག་སྡོད་ཡག་གི་བསམ་བློ་ཅིག་འུ་ཐུག་བསྡད་པ་འདྲ་ཅིག། ད་ཅིག་ཐབས་ཤེས་བྲལ་བསྡད་པ་འདྲ། ཅིག་འུ་ཐུག་ཐབས་ཟད་འདྲ་ཅིག་བསམ་བློ་ཅིག་ཡོང་གི་ཡོད་ས་རེད། དེ་ཡིན་པས་སེམས་བར་དུ་ནོན་བསྡད་པ་འདྲ་ཅིག། སེམས་ཀྱི་སོ་ཤི་བསྡད་པ་སེམས་ཀྱི་དཔེ་བར་དུ་འུ་ཐུག་བསྡད་པ་འདྲ་ཅིག་བསམ་བློ་ཅིག་ཡོང་བསྡད་ཡོད་རེད། ད་དཀའ་སྤྱད་སྙིང་རུས་བྱེད་ཡག་དཔེར་ན་སོ་སོ་རང་སྟེང་ལ་ཆ་བཞག་ནས། ངས་དཔེ་དཀའ་སྤྱད་སྙིང་རུས་བྱས་དགེ་བ་རླབས་ཆེན་པོ་ཞིག་བསྒྲུབ་ཡག་དོན་དག་ལ་ངས་དཔེ་དཀའ་སྤྱད་སྙིང་རུས་བྱས་བསམ་པའི། དང་དུ་ལེན་པའི་བསམ་པ་དེའི་ཐོག་ནས་སྡུག་བསྔལ་ཞིག་བྱུང་པ་ཡིན་ན་ཡང་སྡུག་བསྔལ་དེ་རང་དབང་གི་སྒོ་ནས་བྱུང་བ་མ་ཡིན་པར། གང་ཟག་སྡུག་བསྔལ་དེ་མི་འདོད་བཞིན་དུ་ཐོག་ཏུ་བབས་པ་ཞིག་མ་ཡིན་པར་སོ་སོའི་རྒྱུ་མཚན་མཐོང་བའི་སྒོ་ནས་དང་དུ་བླངས་པ་ཡིན་དུས། དེ་འདྲའི་གི་སྡུག་བསྔལ་དེ་ཡོང་པའི་ཁ་ཐུག་ལ་ཨ་འདམ་པའི་སོ་སོའི་དཔེ་དཔལ་དང་རྒྱན་གཟི་བརྗིད་ཅིག་ལ་མཐོང་ཐུབ་ཡག་གཅིག་ཡོང་གི་ཡོད་ལ། ད་ངས་གོ་ཆོད་སོང། ངས་གོ་ཆོད་ཡོང་བསམ་པ་ཅིག། དེའི་དང་དུ་བླངས་ནས། དང་དུ་བླངས་པས། དང་ཅིག་བསམ་བློའི་ཁྱད་པར་གྱིས་སྡུག་བསྔལ་འདི་ཡོང་པའི་ཁ་ཐུག་ལ་ཡ། ཅིག་སེམས་ལ་ཅིག་དཔེ་འུ་ཐུག་བསྡད་པ་འདྲ་དེ་མི་ཡོང་བ་རེད། སེམས་ནང་ལོགས་ལ་ཡ་སྡུག་བསྔལ་འདི་ཡོང་བསྡད་ཡོད་རེད་སྡུག་བསྔལ་འདི་མི་འདོད་པ་རེད་སྡུག་བསྔལ་ཁོ་རང་གི། ག་སོ་ངོ་གདོང་གང་ལ་བལྟས་པ་ཡིན་ན། སྤང་བྱ་རེད། མི་འདོད་པ་རེད་དེ་ཡིན་ནའི་རྒྱུ་མཚན་གཞན་ཞིག་གི་ཐོག་ནས་དེ་དང་དུ་བླང་གི་ཡོད་པ་ཡིན་དུས་དེ་ནས་དེའི་གནས་སྐབས་ཀྱི་བསམ་བློའི་ནང་ལ་ཡ། སྤྲོ་སྣང་འདི་ཡོད་བསྡད་པ་ཅིག། འདུག་ག། དེ་ནང་བཞིན་བྱས་ནས་སེམས་ཅན་གཞན་གྱི་སྡུག་བསྔལ་བསམ་ཡོང་དུས་ད་སྙིང་རྗེ་དེ་རྩ་ཆེན་པོ་ཡིན་པ་དང་གཅིག་གཞན་དྲིན་ཆེན་པོ་ཡིན་པ་དང་གཞན་དོན་བསམ་དགོས་པའི་རྒྱུ་མཚན་མང་པོ་ཅིག་ཐོག་ནས་སེམས་ལ་ཡ། ག་རེ་ཟེར་དགོས་རེད་ཕ་གིའི་རྒྱུ་མཚན་མཐོང་ནས་དེའི་ཐོག་ནས་ཨེ་ནི་ད་བདེ་བས་ཕོངས་སྡུག་བསྔལ་གྱིས་མནར་ནས་ཡོད་བསྡད་པའི་སེམས་ཅན་ལ་ཡ་ཆེད་དུ་གཉེར་ནས་དམིགས་ནས་ཨེ་ནི་སྙིང་རྗེ་སྒོམ་ཡོང་དུས་སེམས་ཀྱི་ནང་ལོགས་ལ་ཡ། ཁ་ཐུག་དེ་སེམས་མ་བདེ་བ་ཡོང་གི་རེད། སེམས་མ་སྐྱིད་པ་ཅིག་གིས་སྡུག་བསྔལ་གནོན་པའི་དྲག་དྲན་པ་ཞིག་ཏུ་ཆགས་ཀྱི་ཡོད་རེད་དེ། ཡིན་ནའི་བསམ་བློའི་ནང་ལ་ཡང། ཅིག་སེམས་དཔེ། ག་རེ་ཟེར་དགོས་རེད་དཔེ། སེམས་འཁུམ་བསྡད་པའི་བཟོ་འདྲ་དཔེ་སེམས་དཔེ་ཞུམ་བསྡད་པའི་བཟོ་འདྲ་སེམས་སྒོ་ཟུག་དོག་བསྡད་པའི་བཟོ་འདྲ་དེ་ཁ་ཞིག་ཡོང་གི་ཡོད་ས་མ་རེད། ཙང་དེ་འདྲ་ཡིན་པ་ཡིན་དུས་ཁྱད་པར་འདུག་ག། སོ་སོ་རང་སྟེང་གི་སྡུག་བསྔལ་གྱིས་སེམས་ལ་ཡང་ཅིག་དཔེ། སེམས་ལ་དཔེ་ཕར་ནོན་བསྡད་པའི་རང། ཚོར་སྣང་རེད་པ་དེ་དང།

སྙིང་རྗེ་དེ་སྙིང་སྟོབས་ཀྱི་རང་བཞིན་ཅན་མཐའ་བཟང་བ་ཡིན་པས། སྡུག་བསྔལ་སྡུག་བསྔལ་ཟད་བྱེད་རེད་མ་གཏོགས། སྡུག་བསྔལ་མུ་མཐུད་ནས་ཡོང་བསྡད་ཡག་གི་སྡུག་བསྔལ་ཞིག་ཆགས་ཀྱི་ཡོད་མ་རེད་དེ་འདྲ་ཡིན་དུས་ཇི་ལྟར་སྙིང་རྗེ་སྡུག་བསྔལ་མང་ཟེར། གལ་ཏེ། སྡུག་བསྔལ་ཚད་ཅན་དང་སྡུག་བསྔལ་ཚད་ཅན་ཅུང་ཟད་ཅིག་གིས། ཚད་མེད་པའི་སྡུག་བསྔལ་མང་པོ་ཟད་པར་བྱེད་ཐུབ་ཡག་ཅིག་ཡོད་པ་ཡིན་ན་དེ་ངེས་པར་དུ་དང་དུ་ལེན་དགོས་པ་རེད། གལ་ཏེ་སྡུག་བསྔལ་གཅིག་གིས་ནི་སྡུག་བསྔལ་མང་པོ་མེད་འགྱུར་ན་མེད་པར་བྱེད་པར་འགྱུར་ན། བརྩེ་དང་ལྡན་པས་སྡུག་བསྔལ་དེ་གཞན་ལ་བརྩེ་བ་དང་ལྡན་པའི་གཞན་ཕན་གྱི་ལྷག་བསམ་དང་ལྡན་པའི་གང་ཟག་དེས་སྡུག་བསྔལ་དེ་ལྟ་བུ་རང་དང་གཞན་ལ་ཆེད་དུ་གཉེར་ནས་བསྐྱེད་པར་བྱ་བ་ཉིད་ཁོ་ན་ཡིན། བསྐྱེད་པར་བྱ་བ་ཁོ་ནར་འོས་སོ། རྒྱུ་མཚན་དེས་ན། བྱང་ཆུབ་སེམས་དཔའ་མེ་ཏོག་ཟླ་མཛེས་ཀྱིས། རང་གི། ད་རང་གསོད་པའི། འཆར་གཞི་རྩོམ་བསྡད་མཁན་གྱི་རྒྱལ་པོའི་གནོད་པ་དེ་ཤེས་བཞིན་དུ་ཡང་ཤེས་ཀྱང་ནི་བདག་གི་སྡུག་བསྔལ་མ་བསལ་ཏེ། མང་པོའི་སྡུག་བསྔལ་ཟད་པར་འགྱུར་བའི་སེམས་ཅན་མང་པོའི་སྡུག་བསྔལ་ཟད་པར་འགྱུར་བའི་ཕྱིར་དུ། ཨ་ནི་རང་གི་སྲོག་གི་ཉེན་ཁ་དེ་དང་དུ་བླངས་པ་རེད། དེ་ལྟར། དང་ཅི། གཞན་མང་པོའི་སྡུག་བསྔལ་བསལ་ཡག་དང་སྡུག་བསྔལ་ཆེན་པོ་བསལ་ཡག་གི་དོན་དག་ལ་ཡང་སྡུག་བསྔལ་ཆུང་ངུ་བློས་བཏང་བ་ཟེར་ཡག་དེ་རྒྱུ་མཚན་ལྡན་པ་རེད་ཡང་དག་པ་རེད། འོ་ན་ཡིན་ནི་དེ་དང་འབྲས་བུ་བཟང་པོ་ཡོད་མཁན་ཆགས་བསྡད་ཡོད་དེ་ལྟར་རྒྱུད་ནི་གོམས་གྱུར་པ་གཞན་གྱི་སྡུག་བསྔལ་ཞི་བ་གཞན་གྱི་སྡུག་བསྔལ་ཞི་བ་ལ་འཇུག་པ་ལ་ཆེས་ཆེར་དཔེ་དགའ་ནི་ཆེས་ཆེར་དཔེ་དགའ་བ་སྐྱེད་པར་བྱེད་པ་ཡིན་པས། པདྨའི་མཚོ་རུ་ངང་པ་འཇུག་པ་ལྟར་མནར་མེད་པར་ཡང་དགའ་བཞིན་སྤྲོ་བཞིན་དུ་ཞུམ་པ་མེད་པའི་སྒོ་ནས་ནི་འཇུག་པར་འགྱུར་བ་རེད་གསུངས་རེད། སེམས་ཅན་རྣམས་ནི་གྲོལ་བ་ན་དགའ་བའི་རྒྱ་མཚོ་གང་ཡིན་པ་དེ་ཉིད་ཀྱིས་ནི་ཆོག་མིན་ཐར་པ་འདོད་པས་ཅི་ཞིག་བྱ། དེ་དག་སེམས་ཅན་རྣམས་ཀྱི། དེ་དག་སྡུག་བསྔལ་ཆེ་རིམ་ནས་བྱས་ནས་སྡུག་བསྔལ་རགས་རིམ་ནས་བྱས་ནས། དེ་དག་སྡུག་བསྔལ་ཅི་རིགས་པ་ལས་བྲལ་ཏེ་ཨ་ནི་གྲོལ་བ་ཐོབ་པ་ཞིག་བྱུང་བ་ཡིན་ན།

དེ་ལྟས་གཞན་གྱི་དོན་བྱས་ཀྱང་རློམ་སེམས་དང་ནི་ངོ་མཚར་མེད། འོ་ད། རྒྱུ་མཚན་དེ་ལྟ་བས་ན། ད་དཔེ་གཞན་དོན་ཁུར་དུ་ཁྱེར་ནས། ཨ་ནི་གཞན་གྱི་དོན་ལ་དཔེ་མནར་མེད་པར་ཡང་དཔེ་འཇུག་ཡག་གི། དཔེ་ཞུམ་པ་མེད་པའི་དེ་འདྲས་ཀྱི་ད་སྙིང་སྟོབས་བསྐྱེད་ནས་དཔེ་གཞན་དོན་དཔེ་སྒོ་ཐམས་ཅད་ནས་དུས་བསྐལ་པ་ཇི་སྲིད་ཀྱི་བར་ལ་ཡང་གཞན་དོན་ལ་བརྩོན་པ་བྱས་ཀྱང་ངས་བྱས་པ་ཡིན་སྙམ་པའི་གཅིག་རློམ་སེམས་དང་ནི། ཨེ་རེད། དཔེ་ངས་ད་དཔེ་སུ་གཅིག་དང་མི་འདྲ་བ་བྱས་ཡོད་བསམ་པའི་རང་གིས་རང་ལ་དཔེ་ངོ་མཚར་སྐྱེ་ཡག་དེ་འདྲ་ཞིག་མ་རེད་ངོ་མཚར་མེད། གཅིག་ཏུ་གཞན་དོན་ཁོ་ན་ལ་དགའ་བ་ཡིན་པས་གཞན་ལ་ཕན་པ་བསྒྲུབ་པའི་དགེ་བ་དེ་རྣམ་སྨིན་བཟང་པོ་ཞིག་ང་ལ་ཨེ་ཡོང་བསམ་པའི། འབྲས་བུ་རྣམ་སྨིན་བཟང་པོའི་འབྲས་བུའི་རེ་བ་ཡང་མེད། དེ་བས་ཇི་ལྟར་ཆུང་ངུ་ན། དེ་བས་ཇི་ལྟར་ཆུང་ངུ་ན་དེ་མཐའ་ན། ཚིག་མི་སྙན་པ་གཏམ་མི་སྙན་པ་ལས་ཀྱང་བདག་བསྲུང་བ་དེ་བཞིན་དུ་སེམས་ནམ་མཁའི་མཐས་གཏུགས་པའི་སེམས་ཅན་གཞན་ལ་ཡང་སྡུག་བསྔལ་ཕྲ་མོ་ཙམ་ཡང་མི་ཡོང་ཡག་ལ་ཨེ་ནི་ད་ཅིག། བསྲུང་སེམས་བསྲུང་སེམས་དང་སྙིང་རྗེའི་སེམས་ནི་དེ་ལྟར་བྱ། ལས་དང་པོ་པའི་གནས་སྐབས་ལ་འདི་ལྟ་བུ་གོམས་ཡག་ཁག་པོ་རེད་དེ་ཡིན་ནའི་ག་ལེ་ག་ལེ་ལ་ཡང་གོམས་ན་གོམས་ཐུབ་ཀྱི་རེད། བློ་འདྲིས་ཤིང་གོམས་པར་བྱས་པ་ཡིས། གཞན་རང་ཕ་མ་ཕ་མ་རང་ལས་རྒྱུད་ཐ་དད་པའི་གཞན་ཕ་མ་དག་གི་ཁུ་བ་དང་ཁྲག་གི་ཐིགས་པ་ལ་བདག་གི་དངོས་པོར་གྲུབ་པ་མེད་པར་གྱུར་ཀྱང་ནི་རིམ་པས་རིམ་པས་ཀྱིས་བདག་གི་ལུས་སོ་སྙམ་དུ་རང་ཕ་བློ་ང་རྒྱལ་བཞག་ནས་བློ་གོམས་པའི་དབང་གིས་ནི་ཐ་མ་བདག་གི་ལུས་ཞེས་ཨེ་ནི་རང་གཅེས་པའི་གཅེས་པར་བཟུང་ཡག་དེ་ཆགས་པ་རེད་བདག་གོ་ཞེས་ནི་ཤེས་པ་ལྟར་དེ་བཞིན་སེམས་ཅན་གཞན་གྱི་ལུས་ལ་ཡང། བདག་གི་སེམས་ཅན་ཟེར་ཡག་བྱེད་པ་དང་རང་གི་བསྐྱང་བྱ་རང་གིས་པའི་དང་རང་གིས་ལྟ་རྟོག་བྱེད་དགོས་ཡག་རང་གིས་པའི་འགན་འཁུར་བླང་དགོས་ཡག་གི་ལྟ་རྟོག་བྱེད་དགོས་ཡག་གི་སེམས་ཅན་ཅིག་ཆགས་ཡོང་བ་ཡིན་དུས་འགྲོ་བ་སེམས་ཅན་ཐམས་ཅད་བདག་གི་སེམས་ཅན་ཟེར་བ་ཆགས་ཡོང་བ་ཡིན་དུས་བདག་ཅེས་ཅི་ཡི་ཕྱིར་མི་གཟུང། བདག་གི་ལུས་ནི་གཞན་དག་ཏུའང་བཞག་པ་དེ་ལྟར་དཀའ་བ་མེད། བདག་གི་ལུས་ནི་ཨེ་ནི།

མ་སྐྱེས་པ་སྐྱེས་པ་གོང་ནས་གོང་དུ་སྤེལ། ད་བས་ནི། པའི་གོམས་པ་བས་མཐར་ཕྱིན་པ་ཡོང་ཡག་ལ་ཡང། དུས་རྒྱུན་ནས་ནི། ད་ཅིག་བློ་སྦྱང་དགོས་ཀྱི་ཡོད་རེད། ད་བློ་སྦྱང་ཡག་གི། ད་སྦྱོང་སྟངས་ཀྱི། བུ་གའི་ཅིག་གི་ད་ཐབས་སྟོན་པའི་གཞུང། ད་བས་རྨད་དུ་བྱུང་བ་བའི་གཞུང་གི་རྒྱལ་པོ་ལྟ་བུ་དེ་ནི་སྤྱོད་འཇུག་ཡིན་པ་རེད། མདོར་ན་བའི་བློ་སྦྱོང་གི་གཞུང་གི་བའི་རྒྱལ་པོ་ལྟ་བུ་དེ་ནི་བློ། ག་ས་དེ་སྤྱོད་འཇུག་བྱ་བྱེད། དེ་འདྲ་སོང་བ་ཡིན་དུས་ནི་ད་རིས་ང་རང་ཚོས། དེ་ནི་འདྲ་བའི་ད་གཞུང་འཆད་ཉན་བྱེད་ཡག་གི་བུ་གོ་ཡོད་པ་ཡིན་ནི་བའི་སྐལ་བ་བཟང་པོ་རེད། འོ་ན་སྐལ་བ་བཟང་པོ་ཡིན་སྙམ་པའི་ཐོག་ནས། ད་གིན་ཡང་དུ་གོང་དུ་རེ་བཤད་མ་ཐག་པ་ནང་བཞིན་གྱི་པའི་སེམས་བསྐྱེད་བཟང་པོས་ཟིན་པའི་ཐོག་ནས་ནི་གསན་པ་གནང་ཞུ། ད་གསན་པར་བྱ་བ་ཆོས་ཀྱི་མཚམས་དེ། འོ་དེ་བཞག་པ་དེ་ལྟར་དཀའ་བ་མེད་ཡིན་ས་འདི་པོ་དེ་ཡིན་འདྲ་ཁ་ས་མ་རེད།

མདོར་ན། རང་ཉིད་གཅེས་པར་འཛིན་པའི་གཅོང་ནད་འདི་མི་འདོད་སྡུག་བསྔལ་སྐྱེད་པའི་རྒྱུར་མཐོང་ནས་ལེ་ལན་བདས་ལ་འཁོན་དུ་བཟུང་ནས་བདག་འཛིན་གདོན་ཆེན་འཇོམས་པར་བྱིན་གྱིས་རློབས་མ་རྣམས་གཅེས་བཟུང་བདེ་ལ་འགོད་པའི་བློ་མཐའ་ཡས་ཡོན་ཏན་འབྱུང་བའི་སྒོར་མཐོང་ནས་འགྲོ་བ་འདི་དག་བདག་གི་དགྲར་ལངས་ཀྱང་སྲོག་ལས་གཅེས་པར་འཛིན་པར་བྱིན་གྱིས་རློབས་གསུང་ཡག་འདྲ་བ། འོ་དེ་འདྲ་གིས་ནི། གང་དག་གཅེས་འཛིན་གཉིས་ཀྱི་སྐྱོན་དང་ཡོན་ཏན་ཁག་ཤེས་པར་བྱས་ནས་བདག་འཛིན་ཡོངས་སུ་དོར་བ་དང། ཨ་ནི་གཞན་དང་དུ་བླང་བ་དེ། ཨ་ནི། འོ་བའི་ག་སོགས་རུ་པ་རྩེ་གཅིག་ཏུ་ཡིན་ནོ་བསྒོམ་པར་བྱ་བ་ཡིན་པ་རེད། དེ་ཡང། ཇི་ལྟར་ལག་པ་ལ་སོགས་པ། ཨེ་ནི། འདི་ལག་པ་དང་ཨེ་ནི་བའི་རྐང་པ་ལ་སོགས་པ་དེ་འདྲས་ཀྱི་བའི་ཡན་ལག་དང་ཉིང་ལག་གི་བའི་དུམ་བུ་མང་པོ་བྱས་ནས་ཆ་མང་པོ་ཡོད་པ་ཞིག་རེད་དེ་ཡིན་ནའི་དེ་ཐམས་ཅད་བསྲུང་བྱའི་ལུས་ཀྱི། ང་ཡི་ལུས་ཞེས་ནི་བའི་གི་བསྲུང་དགོས་ཡག་གི། སྐྱོབ་དགོས་ཡག་གི་སྲུང་སྐྱོབ་དགོས་ཡག་གི་ལུས་སུ་ཨེ་ནི་བའི་གཅིག་ཏུ་ཡོད་པ། དང། ལུས་ཀྱི་ཨེ་ནི་ཡན་ལག་ཡིན་པར་འདོད་པ་ལྟར་དེ་བཞིན་ཨེ་ནི། བསྲུང་བར་བྱའོ། བསྐྱང་བར་བྱ་བའི། རང་བྷ་གའི། འགྲོ་བ་ཟེར་དེ་ཡག། འགྲོ་བ་སེམས་ཅན། འགྲོ་བ་སེམས་ཅན་བསྲུང་དེ་ཡག་གི། འོ་ནི། འདིའི་ཡན་ལག་ཏུ། ཨེ་ནི། ལུས། ཅིའི་ཕྱིར་ཨེ་ནི་ལུས་ཅན་སོ་སོ་བ་རྣམས། དང་ཆོས་སོ་སོ་བའི་ལུས་ཅན་རྣམས་མི་འདོད། མདོར་ན། གཞན་ཐམས་ཅད། ཨེ་ནི་རང་དང་རང་འདྲ་བར་བྱས་ནས། ཨེ་ནི་དེ་ཐམས་ཅད་ལོག། ཨེ་ནི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་རེད་ཟེར་དེ་ཡག་གི། གཞན་གྱི་ནང་ལོགས་ལ། ཨེ་ནི་ང་རང་འདོད་པའི། དང་ཅིག།

སེམས་ཅན་གཞན་ལ་ཡང། ཕན་སེམས་ཀྱིས་བློ་བག་ག་ལེ་ག་ལེ་ལ་བསྐྱེད་ནས་ཡོང་དུས། བདག་གི་བ་འདྲ་བ་ཅིག་སེམས་ཅན་མཐའ་དག་པའི་བདག་གི་བ་འདྲ་བ་ཅིག་ལ་ཡང་བློ་ལ་བཞག་ཐུབ་པ་ཡོང་གི་རེད་སེམས་ཅན་གཞན་ལ་ཡང། བློ་གོམས་པའི་དབང་གིས། བདག་གི་བསྐྱང་བྱ་བདག་གི་གསོ་བྱ་ཅིག་བདག་གི་མི་ཡིན་བསམ་པ་འདྲ་བ་ཅིག་བདག་གི་བའི་གསོ་བྱ་ཡིན་བསམ་པ་འདྲ་བ་ཅིག་བློ་ལ་ཡང་སླེབས་ཐུབ་ཡ་བྱུང་གི་ཡོད་པ་ཡིན་དུས་གོམས་པས་བདག་བློ་ཅིས་མི་སྐྱེ། དེ་ལྟར་ན་ནི། གཞན་གྱི་དོན་ད་བའི་འོ་བའི་བྱ་དཀའ་བ་གང་འདྲ་ཞིག་བྱས་པ་ཡིན་ཀྱང། ཨེ་ནི། དེ་ནི་ང་རང་གི་དོན་ཡིན་བསམ་པ་འདྲ་ཞིག་ད་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་པའི་བདག་གིར་བཟུང་བྱས་ཡོང་དུས་དེ་དག་གི་དོན་བྱས་པ་དེ་བདག་གི་དོན་བྱས་པ་ལྟ་བུ་ཅིག་བློ་ལ་ཡང་ཤར་ཡོང་བ་ཡིན་དུས་ཨེ་ནི་ངོ་མཚར་སྐྱེ་བ་དང་རློམ་སེམས་མི་འབྱུང། དཔེར་ན་བདག་ཉིད་ཀྱིས་ནི་རང་གི་ཟས་ཟོས་ནས་ཨེ་ནི་འཚོ་ཡ་དེ་ཅིག་ཨེ་ནི་བའི་ལན་ལ་རེ་བ་མི་འབྱུང་བ་བཞིན་ཡིན།

རྒྱུ་མཚན་དེ་བས་ན་མགོན་པོ་སྤྱན་རས་གཟིགས། ཐུགས་རྗེ་ཆེན་པོས་ཐ་ན་འགྲོ་བ་ཡི། ཨེ་ནི། སྤོབས་པ་ཞན་པའི་ཨེ་ནི་འཁོར་གྱི་འཇིགས་པ་འཁོར་གྱི་ནང་དུ། བའི་ཆོས་ལྟ་བུ་འཆད་ཉན་བྱེད་པའི་ཆོས་ལྟ་བུ་འཆད་པའི་ཚེ་བག་ཚ་བའི་འཇིགས་པའང་བསལ་བར་བྱ་བའི་ཕྱིར་རང་གི་མཚན་ཡང་བྱིན་གྱིས་བརླབས་སོ། ཨོ་བྱས་ནས་ཨེ་ནི། མདོ་སྡེ་ནང་ལོགས་ལ་ཡང་བདག་གི་མིང་འཛིན་པ་དེ་འཁོར་གྱི་ནང་དུ་བག་ཚ་བར་མ་གྱུར་ཅིག། འོ་དེ་འདྲས་ཀྱི་ད་ཐུགས་སྨོན་གནང་བཞག་ཡོད་པ་ཡིན་དུས་འདི་གསུངས་ཀྱི་ཡོད་པ་རེད་རང་གི་མཚན་ཡང་བྱིན་གྱིས་བརླབས། འོ་དེ་ལྟར་དང་སེམས་ཅན་ཐམས་ཅད་ཕུད་ཀྱི་མཉམ་དུ་བལྟས་ནས་སེམས་ཅན་ཐམས་ཅད་པའི་བདག་གིར་བཟུང་ནས་དེ་ཐམས་ཅད་ཀྱི་སྡུག་བསྔལ་མཐའ་དག་བསལ་བ་དང་སྡུག་བསྔལ་མཐའ་དག་བསལ་བ་དང་བདེ་བ་མཐའ་དག་སྒྲུབ་པའི་བློ་དེ་སྙིང་སྟོབས་རྨད་དུ་བྱུང་བ་དེ་ལྟ་བུ་ལམ་སང་ཡོང་ཡག་ད་ཡོད་མ་རེད་དེ་ཡིན་ནའི་ག་ལེ་ག་ལེ་ལ་གོམས་ན་ཡོང་ཐུབ་པ་ཡིན་དུས་ཨེ་ནི་དེ་འདྲས་ཀྱི་པའི་ཉམས་ལེན་བྱེད་ཡག་དེ་ད་པའི་དཀའ་ལས་ཁག་པོ་ཞིག་ད་རེད་པས་ག་ནས་ནུས་ངས་ག་ནས་ནུས་སྙམ་པ་དེ་འདྲས་ཀྱི། དང་ཞུམ་པར་བྱས་ནས་ཕྱིར་ལྡོག་པར་མི་བྱ། དཀའ་ལས་ཕྱིར་ལྡོག་མི་བྱ་སྟེ། དགོས་ཡ་ཅིག་ནི་ཡིན་པ་རེད། ཕན་ཐོགས་ཡོད་བསྡད་པ་ཞིག་ནི་ཡིན་པ་རེད་དེ་འདྲ་སོང་བ་ཡིན་དུས་ད་ལྟ་བློ་ལ་མ་ཤོང་བ་བྱས་པ་ཡིན་ན་ཡང་རིམ་བཞིན་རིམ་བཞིན་ཕར་གོམས་ན་འདི་ཡོང་ཐུབ་པ་འབྱུང་གི་རེད་འདི་ལྟར་དཔེར་ན་འདི་ལྟར་བློ་གོམས་འདྲིས་བྱས་པའི་མཐུ་ཡིས་ནི། སྔར་བས་སྐྱེ་བོ་གང་ཞིག་གི་མིང་ཐོས་པ་ཙམ་ལའང་སོ་སོ་པས་མ་དགའ་ནས།

སྲིད་ཞིའི་འཇིགས་པ་མཐའ་དག་ལས་གྲོལ་བའི། གནས་པའི་མྱ་ངན་ལས་འདས་པའི་མི་གནས་པའི་མྱ་ངན་ལས་འདས་པའི་གོ་འཕང་དེ་ཐོབ་པར་འདོད་པ་ཞིག་ཡིན་ཡིན་ཕྱིན་ཆད་ལ། བདག་གཞན་བརྗེ་བའི་བསམ་པ་དེ་ངེས་པར་དུ་ཉམས་ལེན་བྱེད་དགོས་ཀྱི་རེད། འོ་བདག་གཞན་བརྗེ་བ་ཟེར་ཡ་འདི་གང་ཟག་བློ་དམན་པའི་བློ་ཡུལ་ཡ་ཤོང་མི་ཐུབ་པ་ཡིན་དུས་ཙ་ན་གསང་བའི་དམ་པ། ད་ག་ནང་བཞིན་གྱི་ཞིག་གིས་བདག་གཞན་བརྗེ་ནས་གཏོང་ལེན་སྒོམ་ཡག་འདྲ་བོ། དེ་བཞིན་དུ་དེ་གཉིས་རླུང་ལ་བསྐྱོན་པར་བྱ་གསུངས་པ་ནང་བཞིན་གྱི། ནི་རླུང་འགྲོ་འོང་གི་ཐོག་ནས་ནི་གཏོང་ལེན་གྱི་དམིགས་པ་བྱ་འདི་ལྟ་བུ། ཐེག་ཆེན་པའི་ནང་ནས་ཅིག་གིས་ནི། རང་ཅིག་ག་ཤོར་བ་ཕུད་ཀའི་བྱང་ཆུབ་སེམས་དཔའ་དབང་པོ་རྟུལ་པོ་ཚོ་ལ་ཡང་ཡང་འདི་བློ་ལ། ཐུགས་ལ་པའི་མ་ཤོང་བ་དེ་འདྲ་ཡོང་གི་ཡོད་པའི་ཆ་ནས་ནི་གསང་བའི་དམ་པ་ཞེས་གསུངས་པ་ཡིན་པ་རེད་འོ་དེ་འདྲ་བའི་གསང་བའི་དམ་པ་སྤྱད་པར་བྱ། ད་འདི་ནས། ད་ཡང་ང་རང་ཚོ་བོད་རིགས་དང་ཅིག་གཞན་གཅེས་པར་འཛིན་པའི་པའི་གཅེས་འཛིན་དང་ཨེ་ནི་གཅེས་འཛིན་གྱི་བསམ་པས་གང་དག་པའི་རང་གི་ལུས་ལོངས་སྤྱོད་དགེ་རྩ་དང་བཅས་པ་པའི་སེམས་ཅན་ལ་གཏོང་ཡག་དེ་འདྲའི་གི་བློ་སྦྱོང་དུས་པའི་འགལ་རྐྱེན་དུ་གཅིག་དེ་ཡང་རང་གི་ལུས་ལ་ཆགས་པ་དེའི་ཐོག་ནས་ཡོང་གི་ཡོད་པ་ཡིན་དུས་ཡང་བྱེ་བྲག་ཏུ་དང་ཅིག་ལུས་ཀྱི་ཉེས་དམིགས་དང་དེ་འདྲ་བ་བསྟན་ཡོད་པ་ཡིན་པ་རེད། དང། ཐོག་མར་བདག་ལུས་གང་ལ་ཆགས་པ་ཡིས། དེ་ནི་འཇིགས་པ་ཆེན་པོ་མ་ཟད་འཇིགས་གནས་ཆུང་ངུ་ལའང་འཇིགས་པ་སྐྱེ་བར་འགྱུར་བས་དང་འཇིགས་པ་སྐྱེ་བས་ནི། དང་འཇིགས་པ་སྐྱེ་བས་ནི། པའི་རྐྱེན་ངན་འདྲེན་པའི་ལུས་འདི་ལ་ལུས་དེ་ལ་སུ་ཞིག་དགྲ་བཞིན་དུ་སྡང་བར་མི་བྱེད། ལུས་གང། བཀྲེས་པ་དང་སྐོམ་པ་སོགས་ཀྱི་ནད་དང། སྐོམ་པ་སོགས་དང་ནད་གསོ་བའི་ཆོ་ག་བྱེད་པར་འདོད་པས་ནི་བྱ་དང་ཉ་དང་རི་དྭགས་དང།

འོ་དེ་འདྲས་ཀྱིས་ད་ལས་ངན་པ་དུ་མ་ཞིག་ལུས་འདི་ལུས་འདི་ལ་པའི་ཤེད་པོ་བྱེད་པའི་གཅེས་པོ་བྱེད་པ་དེའི་རྐྱེན་པས་ཨེ་ནི་ཡོང་པས་ཨ། འོ་ཨེ་ནི། ད་དེ་འདྲ་འདྲ་བའི་ད་ལས་ངན་བསགས་པ་དེ་ནི་མནར་མེད་དུ་སྐྱེས་ནས་ཨེ་ནི་ཞིག་བསྐལ་པའི་བར་ལ་ཡ། ད་ཅིག་བར་གྱི་བསྐལ་པ་འདྲ་བ་དེ་འདྲའི་རིང་ལ་ཡ་ཨེ་ནི་ཞིག་དམྱལ་བའི་མེ་དཔས་ད་ཅིག་མེ་ནང་དུ་བསྲེགས་ནས་ཨེ་ནི་གནས་དགོས་པར་འགྱུར་བ་ཞིག་ཡིན་ན་མཁས་པ་སུ་ཞིག་དེ་འདྲས་ཀྱིས་ད་སྡུག་བསྔལ་འདྲེན་པར་བྱེད་མཁན་གྱི་ལུས་དེ་ལ་ཨེ་ནི་འདོད་ཅིང་ཆགས་པས་བསྲུང་བ་དང། མཆོད་པ་བྱེད་པ་སྟེ་དང་འདོད་ཡིན་པས་མཆོད་པ་སུས་བྱེད། མཆོད་བྱེད་ཀྱི། ལུས་ངན་འདི་ལ་ཨེ་ནི་སུ་ཞིག་དགྲ་བཞིན་དུ་བལྟ་བར་མི་བྱེད་བརྙས་མི་བྱེད་གསུངས་ཡོད་པ་རེད། དེ་ལ་དབུ་མ་བཞི་བརྒྱ་པའི་སྐབས་ནས་དང་ཨེ་ནི་ལུས་འདི་དགྲ་ལྟར་མཐོང་མོད་ཀྱི། དེ་ལྟར་ན་ཡང་དེ་བསྲུང་བྱ་གསུང་བ་ནང་བཞིན་གྱི་རྩ་བ་ང་རང་ཚོས་དང་ཞིག་ཉེ་བར་ལེན་པའི་ཨེ་ནི་ལུས་འདི་དངོས་གནས་ཅིག་སྡུག་སྣ་དགུ་འདྲེན་མཁན་ཅིག་ཆགས་ཀྱི་ཡོད་པ་རེད། སྔ་མའི་ལས་ཉོན་གྱིས་འཕངས་པའི་འཕངས་འབྲས་དང། མ་འོངས་པ་ལ་སྡུག་བསྔལ་མུ་མཐུད་ནས་ཡོང་བསྡད་ཡག་གི་རྒྱུ་རྐྱེན་བྱེད་བསྡད་མཁན་ཞིག་ཆགས་པ་ཡིན་དུས། འོ་དེ་འདྲས་ཀྱི་ཐོག་ནས་ད་ད་ལྟའི་སྡུག་བསྔལ་གྱི་རྟེན་བྱེད་བསྡད་མཁན་མ་འོངས་པའི་སྡུག་བསྔལ་འདྲེན་མཁན་ཆགས་ནི་ཡིན་དུས་དངོས་གནས་བྱས་དགྲ་རེད་པ་དྲན་གསོབ་ཆེ་བ་ཡོད་ལུས་འདི་དགྲ་ལྟར་མཐོང་མོད་ཀྱི། དེ་ལྟ་ན་ཡང་ལུས་འདི་ལ་བརྟེན་པའི་རྣམ་དཔྱོད་འདིས་ནི་བས་དང་ཆེ་བྱམས་བརྩེ་བྱང་ཆུབ་སེམས་ལ་སོགས་པའི་བས་དགེ་བའི་བློ་བས་ཚད་མེད་པ་དེ་འདྲས་བསྒོམ་ཐུབ་ཀྱི་ཡོད་པའི་ཆ་ནས་ནི་ལུས་འདི་བས་དང་ཆེ

ད་དེ་ནས་མ། ད་ཨེ་ནི་རང་གཅེས་འཛིན་གྱི་སྐྱོན་དང་གཞན་གཅེས་འཛིན་གྱི་ཡོན་ཏན་ད་དེ་ནས་མར་གསུངས་ཡོང་གི་ཡོད་རེད། གལ་ཏེ། ད་ཨེ་ནི་ཞིག། ཨ་ནི་རང་གི་ཞིག་རྒྱུ་ནོར་ལོངས་སྤྱོད་རྒྱུ་ནོར་ལོངས་སྤྱོད་ད་ག་ནང་བཞིན་པའི་ལུས་དང་བཅས་པ། སྙིང་ཐག་པ་ནས་སེམས་ཅན་གཞན་ལ་བས་ཕངས་མེད་དུ་སྦྱིན་པ་ཡིན་ན། ཨ་ནི་ང་རང་གིས་ད་ལོངས་སྤྱོད་ཡ་ཅིག་ནི་ལྷག་གི་མི་འདུག་ག་བསམས་ནས། དེ་འདྲའི་དྲན་བསྡད་མཁན་དེ་གཞན་ལ་གལ་ཏེ། དང། གལ་ཏེ། རང་གི་བའི་ལུས་ལོངས་སྤྱོད་དགེ་རྩ་དེ་གཞན་ལ་བཏང་པ་ཡིན་ན། ཨེ་ནི་ང་རང་ལ་ཏོག་ཅིག་དང་གང་དག་བེད་སྤྱད་ཡ་གུ་གུལ་བ་བསམས་ནས་དྲན་བསྡད་མཁན་དེ། ཨེ་ནི་བདག་དོན་སེམས་ཀྱི་ཡོད་པ་དེ་འདྲའི་འབྲེལ་པའི་བདག་དོན་སེམས་པ་དེ་འདྲེའི་ཚུལ་རེད། གལ་ཏེ། ང་རང་གིས་ཨེ་ནི་རང་ཅིག་ལོངས་སྤྱད་པ་ཡིན་ན་ད་གཞན་ལ་ཡང་སྦྱིན་ཡ་ཨེ་ནི་ལྷག་གི་མི་འདུག་བ་བསམས་ནས་དེ་འདྲའི་གི་བའི་བསམ་བློ་དྲན་བསྡད་མཁན་གྱི་བསམ་བློ་དེ་གཞན་དོན་སེམས་པས་ཨེ་ནི་གཞན་དོན་སེམས་པ་བཞིན་པ་དེ་འདྲའི་དེ་ལྷ་ཡི་ཆོས་རེད།

འོ་ཅིག། ད་ག་ནང་བཞིན་གྱི་ཨེ་ནི་ཅིག་རྒྱུ་ནོར་ལོངས་སྤྱོད་གཞན་ལས་འཕྲོག་པ་དང། སོ་སོའི་དུས་སྐད་ཅིག་འཁྲིག་པའི་བདེ་བ་ལ་ཆགས་ནས་ཨེ་ནི་བཙན་གཡེམ་བྱེད་པ་སོགས། དེ་ལྟར་ཨེ་ནི་ཅིག་སོ་སོའི་ཁེ་ཅིག་སྒྲུབ་ཡ་དང་ཅིག་མི་ལ་བསམ་ངན་བྱ་ཡ་དེ་དག་གིས་ཨེ་ནི་སྐྱག་རྫུན་བྱ་ཡ། ཨེ་ནི་ཧམ་པ་བྱ་ཡ། ཚིག་རྩུབ་བྱ་ཡ། འོ་དེ་འདྲས་ཀྱི་ཐོག་ནས་གང་ལྟར་ཨེ་ནི་གཞན་ལ་དེ་དག་ཅིག་ལུས་ངག་ཡིད་གསུམ་གྱི་སྒོ་ནས་གནོད་པ་གང་བྱས་པ་དང། གནོད་པ་གནོད་པ་བྱས་པ་ཡིན་ན་དེའི་འབྲས་བུ་དེ་དམྱལ་ལ་སོགས་པར་ཨེ་ནི་སྐྱེས་ནས།

དེ་བར་དང་དུ་བླངས་ནས་འོ་དེ་འདྲའི་གི་བྱེད་ཡ་ཅིག་བྱུང་པ་ཡིན་ན་གཞན་གྱི་ཕྱིར་བདག་ལ་རང་ཨེ་ནི་ཆེ་གི་དཀའ་ངལ་ངལ་དུབ་པས་ཆེ་ས་ནས་པས་སོ་སོ་སྲོག་བློས་བཏང་དགོས་བྱུང་ནས་པས་སྲོག་བློས་བཏང་ནས་དེ་འདྲའི་གི་རང་གི་ལོངས་སྤྱོད་ལ་གནོད་ཡ་རང་གི་པས་ལུས་ལ་གནོད་ཡ་ཐ་མ་པས་རང་གི་སྲོག་ཡིན་པས་བཏང་དགོས་ཡ་དེ་འདྲའི་ཅིག་ཨེ་ནི་པས་དང་དུ་བླངས་ནས་བྱེད་ཡ་ཅིག་བྱུང་པ་ཡིན་ན་དེའི་འབྲས་བུ་དེ་ཕུན་སུམ་ཚོགས་པ་ཐམས་ཅད་ཐོབ་ཡོང་གི་རེད། མདོར་ན་པའི་དངོས་འཕྲལ་དུ་པའི་མངོན་མཐོའི་ལུས་རྟེན་བཟང་པོ་ཐོབ་ཐུབ་ཡ་མཐར་ཐུག་པའི་ད་ཨེ་ནི་ཞི་བར་དུ་པའི་ས་ལམ་གྱི་ཐེག་པ་ཆེན་པོའི་པའི་ས་ལམ་གྱི་རྟོགས་པ་ཨེ་ནི་བདེ་བླག་ཏུ་སྐྱེ་ཐུབ་ཡ་མཐར་ཐུག་པའི་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐུབ་པ་ཞིག་ཡོང་གི་རེད་གསུང་བ་རེད། འོ་དེ་འདྲ་སོང་བ་ཡིན་དུས་ད་གཞན་ཕྱིར་བདག་ལ་གནོད་བྱས་ན་ཕུན་སུམ་ཚོགས་པ་ཐམས་ཅད་ཐོབ། བདག་ཉིད་མཐོ་བར་འདོད་པ་དེས་ད་སོ་སོ། པའི་གཞན་ཚང་མ་ལོག་ལས་པའི་ལྷག་ཙམ་ཞིག་པའི་ང་བྱུང་ན་བསམ་པའི་དེ་འདྲའི་ཀྱི་དེ་དག་ཅིག། འོ་མཐོ་བར་འདོད་པ་ཅིག་སྙན་གྲགས་དང། ཅིག་ཐོབ་གོ་ས་འདྲ་བོ་ཅིག་དེ་འདྲའི་པའི་གང་གི་ཆ་ནས་གཞན་ལ་ལྷག་པ་ཞིག་ང་བྱེད་བསམ་པའི་མཐོ་བར་འདོད་པའི་འདོད་པ་དེ་ལྟ་བུ་དེ་ད་ཅིག་ཚེ་འདི་ལ་ཡིན་ན་ཡང་ཨེ་ནི་དགྲ་མང་བོ་ཨེ་ནི་མི་མང་གིས་ཅིག་ག་དག་ཤུགས་མ་ཐུག་གི་ཅིག་དེ་ཡང་ཅིག་པའི་མི་མ་དགའ་དང་དེ་ཡོང་དེ་ཡིན་ཅིག་ཡོང་དེ་ཡང་ད་ཨེ་ནི་ཕྱི་མ་ཅིག་ངན་འགྲོ་ལ་སྐྱེ་ད་ཨེ་ནི་ངན་འགྲོ་ངན་འགྲོ་ནས་ཡར་ཐར་ནས་བདེ་འགྲོ་ཞིག་ཐོབ་པ་ཡིན་ནའི་རིགས་དམན་པ་ལུས་མི་སྡུག་པ། ཨེ་ནི་ཅིག་དབང་པོ་མི་གསལ་བ། ལྷག་པར་པའི་ཡིད། ཨེ་ནི་པའི་ཡིད་ཀྱི་པའི་དབང་པོ་མི་གསལ་བར་བྱས་ནས་པའི་ཡིད་གླེན་པར་འགྱུར་བ། དེ་འདྲ་ཡོང་བ་རེད། དེ་ཉིད་གཞན་ལ་སྤོས་ནས། གཞན་རྣམས་གོང་དུ་བཀུར་གཞན་མཐོ་བར་བལྟས། གཞན་གོང་དུ་བཀུར་ནས་བྱེད་ཀྱི་ཡིན་ན་དེ་ཉིད་གཞན་ལ་སྤོ་བར་སྤོས་ནས། རང་དམའ་ས་ལ་བཟུང་ནས་བསྡད་ཀྱི་ཡིན་ན། ཨོ་ཨེ་ནི། ཚེ་འདི་ལ་ཡིན་ན་ཡང་པའི་ཀུན་གྱིས་བཀུར་བ། མ་གཞི་ཧོབ་དེ་ཁ་ལ་ཡ། པའི་མི་ང་རྒྱལ་ཅན། པའི་སྤོབས་པ་ཅན་དེ་ཚོ་འཕྲལ་དུ།

དེ་འབྲེལ་གྱི་སྐྱེས་འཕེལ་དར་རྒྱས་ས་པའི་འཛམ་བུ་གླིང་སྤྱི་དང་མཁའ་རྒྱུང་རུ་ཁོ་ར་ཆབ་སྲིད་པ་ཆབ་སྲིད་པ་ཟེར་ལབ་ན་སྲིད་དོན་པ་ཟེར་ལབ་ན་པའི་བཙོག་པ་རུ་ཞིག་གི་ཚང་མས་རྩིས་བྱེད་ཀྱི་འདུག་རང་དབང་དེ་ཚོའི་གྲས་དེ་གང་འདྲ་བ་གཅིག་སྲིད་དོན་གྱི་ལས་ཀ་བྱེད་མཁན་ནང་ལོགས་ལས་ཡ་མི་གཅིག་གཞན་ལས་པའི་རང་པའི་མཆོག་ཏུ་བལྟས་ནས་ངས་ནུས་ངས་ཐུབ་བསམས་ནས་སྐྱག་རྫུན་ཤ་སྟག་བཤད་དེང་གི་དུས་གྲས་དེ་ཨེ་ནི་མང་ཞིག་སླེབས་དུས་དུས་རིམ་པས་རིམ་པས་ཀྱི་སྲིད་དོན་ཁོ་ར་བཙོག་པ་རུ་ཆགས་འདྲ་འདི་ཆགས་པ་རེད་ས་དེ་རེད་སོང་བ་ཡིན་དུས་འོ་ད་གང་འདྲ་དོན་གྱི།

བཀོལ་སྤྱོད་པའི་བཀོལ་འདོད་ག་ཚོད་པའི་བཀོལ་སྤྱད་བྱ་རུ་ཞིག་ལ་ཡ་བལྟས་ཅིག་སྙིང་རྗེ་རྩ་བ་མེད་པར་བྱས་ནས་ཨ་ཙི་ད་བར་ཡོང་བསྡད་འདུག་བ་གཅིག་སྙིང་རྗེ་ད་པའི་ག་ཚོད་རྒན་པ་བཟོས་འདོད་པའི་བཟོ་རུ་ད་ཉམ་ཐག་པོ་ཞིབ་ཏུ་འགྲེལ་ཡ་ད་ད་དུང་གཅིག་དེའི་ཕ་རོལ་ཅིག་ཚ་གི་ཡོད་རེད་བསམ་པ་རེ་ཞིག་ན་གི་ཡོད་རེད་བསམ་པའི་ཀུན་སློང་རྩ་བ་ནས་མེད་འདྲ་བ་ཅིག་དེ་འདྲའི་ཐོག་ནས་ཡོང་བསྡད་མཁན་མང་པོ་ཡོང་བསྡད་ཀྱི་འདུག་བ་དེ་འདྲ་སོང་བ་ཡིན་དུས་བདག་གི་དོན་དུ་མིས་མཚོན་པའི་སྲོག་ཆགས་གཞན་བྲན་དུ་བཀོལ་ན་སླར་རང་ཉིད་ད་ཨེ་ནི་བྲན་དང། ཨེ་ནི་པའི། དེ་འདྲ་གི་བས། གཞན་གྱི་པའི་བྲན་བྱས་ཨེ་ནི་སེམས་ཅན་ལ་བཀོལ་བྱ་པའི་སེམས་ཅན་ལ་སྐྱེས་ཏེ་ཨ་རབ་དེ་འདྲའི་དག་ཡོང་བ་ཡིན་པ་རེད། བྲན་ལ་སོགས་པ་མྱོང་བར་འགྱུར། གཞན་གྱི་དོན་དུ་བདག་སྤྱད་ན། མཐའ་ཡས་པའི་སེམས་ཅན་གཞན་གྱི་དོན་དུ། ཨེ་ནི་རང་གི་པའི་སྒོ་གསུམ་གྱི་ནུས་པ་གང་ཡོད་པ་དེ་སེམས་ཅན་གཞན་ལ་བཏང་སེམས་ཅན་གཞན་རྣམས་བསྔོས་ནས། བདག། ནམ་མཁའི་མཐས་གཏུགས་པའི་སེམས་ཅན་རྣམས་ཀྱི་ལོངས་སྤྱད་བྱ་ལྟ་བུ་ལ་ཡང། དེ་ནས། རང་ཉིད་ནི། བསམ་པ་དང་སྦྱོར་བས་དེ་འདོད་པའི་ཚུལ་ལ་བསླབ་ཀྱི་ཡིན་ན། ཨེ་ནི། རྗེ་དཔོན་དང། དཔེར་ན། དཔེར་ན་མང་བཀུར་བའི་རྒྱལ་པོ་ཟེར་ཡང་འདྲ་བོ། པ་འདི་ཚོའི་གྲས་ནི་ཨེ་ནི་ཁོ་ཡོང་ཡིན་པ་རེད། གང་དང་གང་ཡིན་ནི་ཅིག་རིགས་བཟང་བ་དང། ཨེ་ནི་ཞེས་གཞན་ཀུན་གྱིས་བུ་གའི་དགའ་མོས་བྱེད། དང་ཅིག་བརྩི་བཀུར་བྱེད་འདི་འདྲ་ཡོང་ཡིན་པ་རེད་རྗེ་དཔོན་ཉིད་སོགས་མྱོང་འགྱུར། མདོར་བསྡུས་ན། འཇིག་རྟེན་གྱི་ཁམས་ལ། ད་ཨེ་ནི་ཅིག། བདེ་བ་ཕུན་སུམ་ཚོགས་པ་ལེགས་པའི་ཆ། གང་དང་གང་ཡོད་པ་ཇི་སྙེད་པ་དེ་ཐམས་ཅད་དེ་ཀུན། གཞན་ལ་ཕན་བདེ་བསྒྲུབ་འདོད་ཀྱི་དང། གཞན་བདེ་བར་འདོད་པའི་ཕན་སེམས་ཀྱི་བསམ་པ་དེ་ལས་བྱུང་བ་རེད། འཇིག་རྟེན་ན་ད་ཅིག་བཀྲ་མི་ཤིས་པའི་ད་ཅིག་གང་དག་ཅིག་སྡུག་བསྔལ་གང་དག་པའི་ཆེ་བ་པའི་ཆེ་ས་པའི་དམྱལ་བ་ནས། མཐར་ཐུག་ཡ་གི་ཉན་རང་དགྲ་བཅོམ་པ་ཞི་བ་ཕྱོགས་གཅིག་པ་ལ་ལྷུང་བསྡད་ཡག་བར་གྱི་ཉེས་པ་ཉེས་པའམ་ཅིག་སྐྱོན་ཇི་སྙེད་པ་ཡོད་པ་སྐྱོན་ཇི་སྙེད་ཡོད་པ་དེ་ཐམས་ཅད་རང་གཅེས་པར་འཛིན་པའི་གཅེས་འཛིན་གང་དག་ཅིག་རང་བདེ་འདོད་པ་དེ་ལས་བྱུང་བ་རེད། དེ་དག་ཅིག་ཕན་པ། ལེགས་པའི་ཆ་ང་རང་ཚོ་ཚེ་འདི་ལ་ཅིག་དགའ་དོགས་པའི་ནད་མེད་པ་དང་ཅིག་ཚེ་རིང་བ་དང་ལོངས་སྤྱོད་ཆེ་བ་དང། དེ་འདྲའི་ཞིག་གི་སྲིད་པའི་ཕུན་ཚོགས་དེ་འདྲའི་ཅིག་ནས་མཐར་ཐུག་ཡ་གིའི་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གྱི་སངས་རྒྱས་གོ་འཕང་བར་དེ་ཚང་མ་ལོ་གཞན་གཅེས་པར་འཛིན་པ་དེ་ནས་བྱུང་བ་རེད། སྡོམ་བརྒྱབ་ཡོང་དུས་མང་དུ་བཤད་ད་ཅི་ཞིག་དགོས། བྱིས་པ། དང་ཅིག་ཕལ་པ་སོ་སོའི་སྐྱེ་བོ་དཔེར་ན་ཕལ་པ་ཚོས་རང་དང་རང་འདྲ་བ་ཚོས། རང་དོན་ཁོ་ན་བསམ་ནས་དུས་ད་ལྟ་བར་དུ་བསྡད་པ་རེད། འཁོར་འཁོར་བ་ཐོག་མ་མེད་པ་ནས་དུས་ད་ལྟ་བར་དུ་རང་དོན་བསམ་བྱས་བསྡད་པ་རེད། འབུ་ལ་སྐྱེས་པའི་ཁ་དུག་ནི་འབུ་ལ་སྐྱེས་པའི་ཁ་དུག་ཡིན་ནོ། ག་དུས་ཡིན་ནའི་ཅིག་སོ་སོ་སོ་ཅིག་རང་མགོ་བཏོན་ཡག་གི་ཐབས་ཤེས་མུ་མཐུད་ནས་བྱས་པ་རེད་དེ་ཁབ་ཐོག་འདིར་བསྡད་པ་རེད། ཐུབ་པ་སངས་རྒྱས་བཅོམ་ལྡན་འདས། སྔོན་ཐོག་མ་མེད་པ་ནས་ང་རང་ཚོ་ནང་བཞིན་བྱས་ནས་རང་དང་རང་མཉམ་བྱས་ནས་བསྡད་པ་རེད་དེ་ད་ལྟ་ཅིག་ཨེ་ནི་ད་ལྟ་ཅིག་སྐྱོབ་པ་བླ་ན་མེད་པ་དེ་འདྲ་ཅིག་ཆགས་བསྡད་ཡག་འདི་རང་ཡལ་བར་དོར་གཞན་གཅེས་པར་འཛིན་མདོར་ན་རང་གཅེས་པར་འཛིན་པ་ལ་ཉེས་དམིགས་སུ་བལྟས། གཞན་གཅེས་པར་འཛིན་པ་ལ་ཡོན་ཏན་དུ་གཟིགས་ནས་ཨེ་ནི་ཉམས་བཞེས་གནང་བའི་མཐུ་ལས། ཨེ་ནི། སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་དུ་བྱུང་བ་ཡིན་པ་རེད་དེ་འདྲ་ཡིན་དུས་བྱིས་པ་རང་གི་དོན་བྱེད་དང་ཐུབ་པ་གཞན་གྱི་དོན་མཛད་པ་འདི་གཉིས་ཀྱི་ནི་ཁྱད་པར་ལྟོས། དེ་ཙམ་དུ་མ་ཟད་པའི་བདག་བདེ་གཞན་གྱི་སྡུག་བསྔལ་དག་བདག་གི་བདེ་བ་དང་གཞན་གྱི་སྡུག་བསྔལ་འདི་ཡང་དག་པར་བརྗེ་བ་སྟེ་གང་དག་གཞན་གྱི་སྡུག་བསྔལ་ལ་ཆེས་ཆེར་ཕུལ་གྱི་སེམས་ཁུར་བླང་ཡག་ཅིག་དང་རང་གི་དོན་དག་ལ་ཡང་དེ་ཙམ་པའི་བསམ་བློ་མི་གཏོང་བ་ཅིག་གིས་དེ་འདྲའི་གི། ནམ་རྒྱུན་རང་གི་བདེ་སྡུག་ལ་ཞེ་པོ་ཅིག་གི་སེམས་ཁུར་ཡོད་བསྡད་པ་དང་གཞན་གྱི་བདེ་སྡུག་ལ་ཇི་མི་སྙམ་པ་བཞག་དེ་ཡང་དེ་བརྗེ་པོ་ལོག་བྱས། གཞན་གྱི་དོན་དག་ལ་སེམས་ཁུར་སྐྱེ། རང་གི་དོན་དག་ལ་དེ་ག་ཅིག་གི་ད་དོ་སྣང་མེད་པ་བྱེད་ཀྱི། དེ་འདྲའི་ཅིག་གི་བརྗེ་པོ་ལོག་ཐུབ་པ་ཞིག་མ་བྱས་ན། ཆོས་ཕྱོགས་ཀྱི་ཐོག་ནས་སངས་རྒྱས་ཀྱི་གོ་འཕང་ཐོབ་རྒྱུ་དང་ཕར་བཞག་ནས་འཇིག་རྟེན་འདི་ལ་ཡིན་ནའི་ད་དེ་དག་ཅིག་འཇིག་རྟེན་ཕལ་པ་ཅིག་ང་རང་ཚོ་འཇིག་རྟེན་པའི་ཆོས་མེད་མཁན་གྱི་དཔེར་ན་སྤྱིར་བཏང་གི་གནས་ཚུལ་གྱི་ཐོག་ནས་བཤད་པ་ཡིན་ན་ཡང་ཨེ་ནས་དངོས་གནས་རང་སྐྱིད་པ་ཅིག་དང་བདེ་བ་ཅིག་ཡོང་ཐུབ་ཡ་ཁག་པོ་རེད་གསུངས། བདག་བདེ་གཞན་གྱི་སྡུག་བསྔལ་དག་ཡང་དག་བརྗེ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད། འཇིག་རྟེན་ཕ་རོལ་ཕར་ཞོག་གི། ཚེ་འདི་ཡི་དབང་དུ་བྱས་པ་ཡིན་ན་ཡང། བྲན་གཡོག། གཞན་རྗེ་བོའི་དོན་དག་གི། རྗེ་བོ་འམ་ཅིག་གླ་སྟེར་མཁན་འདི་གི་དོན་དག། ལས་མི་བྱེད་པ་དང། རྗེ་བོའི་ངོས་ནས་གཞན་བྲན་ལ་ཡང་རྔན་པ་མི་སྟེར་བས། ད་ཅིག་གཉིས་ཆར་ལ་བའི་སྡུག་ཆ་ཁེལ་བྱས། དཔེར་ན་གླ་སྟེར་མཁན་འདི་གི་ངོས་ནས་གླ་ནོར་ཉེས་པ་ཞིག་མ་སྟེར་བ་བྱས།

དེ་ལྟར་དང། མཐོང་དང་མ་མཐོང་བའི་ཅིག་བདེ་བ་འགྲུབ་པའི་རྒྱུ། བའི་ཕུན་སུམ་ཚོགས་པ། ཡིན་པའི་སྒྲ་དང། འོ་ཡང་དག་བྱས་ནས་མདོར་ན་མཐོང་བ་དང་མ་མཐོང་བའི་བདེ་བ་འགྲུབ་པའི་རྒྱུ་ཕུན་སུམ་ཚོགས་པ། ཨེ་ནི། གྲུབ་པའི་ཚེ་ཡང། ཨེ་ནི། བའི་བདེ་ཞིང། བའི་སྐྱིད་པ་ཡོང་ཡག་གི་དེ་འདྲའི་འབྲས་བུ། ཨེ་ནི། བའི་བྱང་ཆུབ་སེམས་དཔའི་སྤྱོད་པ་རྣམས་ཡོངས་སུ་བོར་ཅིང། རང་གཅེས་པར་འཛིན་པའི། རང་གཅེས་འཛིན་གྱིས་གཞན་ལ་སྡུག་བསྔལ་བར་བྱས་པའི་རྒྱུས། སྐྱེ་བོ་བླང་དོར་གོ་ལོག་ཏུ་སྤྱོད་པའི་རྨོངས་པས་སྡུག་བསྔལ་མི་བཟད་པ་ལེན་ཅིང། སྡུག་བསྔལ་མི་བཟད་པ་ལེན་ཅིང་བའི་མི་གཏོང་བ་ནད་དེ་ཡང་དེ་རེད་བྱས་པ་རེད། འཇིག་རྟེན་དག་ན་ཡང་མི་དང་མི་མིན་གྱི་འཚེ་བ། འབྱུང་བའི་འཚེ་བ་ལ་སོགས་པ། མདོར་ན་བའི་ཕྱི་དང་ནང་གི་བའི་འཚེ་བ་གང་དང་གང་ཡོད་པ་ཐམས་ཅད་དང། དེ་ཡང་གཞན་ཡང་བའི་འཇིགས་པ་བརྒྱད་དང་འཇིགས་པ་བཅུ་དྲུག་ལ་སོགས་པ་དང། ཨ་ནི་ཚེ་འདིའི་སྡུག་བསྔལ་དང་བའི་ཨ་ནི་ག་འདྲ་བའི་འཁོར་བ་སྤྱི་བྱེ་བྲག་གི་སྡུག་བསྔལ་ཇི་སྙེད་ཡོད་པར་གྱུར་པ་དེ་ཀུན་ཨ་ནི་བདག་ཏུ་འཛིན་པ་ཞེ་ན་ད་དེ་བདག་ཏུ་འཛིན་པ་དེ་རང་གཅེས་འཛིན་ཡིན་ས་རང་གཅེས་འཛིན་བྱས་ནས་དེ་ཀུན་ཨ་ནི་ད་སྐབས་རེའང་ད་བདག་ཏུ་ང་རང་ཚོ་རང་ཅིག་ཉོན་མོངས་མ་སྤངས་པའི་གང་ཟག་གི་རྒྱུད་ལ་ཡང་ཨ་ད་གཅེས་འཛིན་དང་བདག་འཛིན་བཞག་ལོ་གཅིག་གཅིག་ལ་ཡང་ཕར་ཚུར་ཕར་ཚུར་ག་རེ་ཟེར་ལབ་དགོས་དཔུང་རོགས་རུ་ཅིག་ཕལ་ཆེར་ཡོད་པའི་སོགས་ཞུ་བ། བདེན་འཛིན་གྱི་དབང་གིས་གཅེས་འཛིན་ལ་ཕར་རོགས་བྱེད་ཀྱི་ཡོད་རེད། གཅེས་འཛིན་གྱིས་ཚུར་བདེན་འཛིན་ལ་རོགས་བྱེད་ཀྱི་ཡོད་རེད་ཕལ་ཆེར་ཡོང་ས་རེད། ད་ཉོན་མོངས་སྤངས་ཚར་བའི་རྗེས་ལ་ཡང་བདེན་འཛིན་ཡོད་མ་རེད་ཨེ་ནི་གཅེས་འཛིན་རྐྱང་རྐྱང་ལྷག་བསྡད་ཡ་ཅིག། འོ་ཉན་རང་དགྲ་བཅོམ་པ་ཐོབ་པའི་རྒྱུད་ལ་ཡང་རང་གཅེས་འཛིན་གྱི་གཅེས་འཛིན་དེ་ད་བདེན་འཛིན་དང་མ་འདྲེས་པ་ཅིག་བསྡད་བསྡད་ཡ་ཅིག་ཡོང་མདོག་ཁ་པོ་འདུག་པ། ད་ཡང་བྱང་ཆུབ་སེམས་དཔའ་བདེན་འཛིན་མ་སྤངས་ནས་བདེན་འཛིན་སྤངས་མེད་ན་ཡང་གཅེས་འཛིན་ལ་ཡང་གཉེན་པོ་བསྟེན་ནས་རང་གཞན་རང་གཅེས་འཛིན་ལ་བའི་གཉེན་པོ་བསྟེན་ནས་ཡང་དགའ་སོགས་རེད་པེ། གཞན་གཅེས་འཛིན་གྱི་བའི་སྙིང་སྟོབས་པའི་ཤེད་བུ་ཞིག་གི་བའི་གོང་དུ་ཕེབས་བསྡད་པ་རིགས་དྲན་ཡང་ཕལ་ཆེར་ཅི་ཞིག་ན་གཅེས་འཛིན་འདི་ཉུང་བ། བདེན་འཛིན་དག་འདི་ཡོད་དེ་ངས་ཁོ་དེ། ཁྱད་པར་ཅི་ཡོང་སར་བ། མདོ་དོན་དག་འདི། སྤྱོད་འཇུག་ཁ་ཐུག་ལ་ཡང་སྐབས་རེ་གཅིག་བདེན་འཛིན་ལས་མ་གཏོགས་སུ་གོ་ཆོག་གི་ཡོད་པ་རུ་སྐབས་རེ་གཅིག་རང་གཅེས་འཛིན་ལ་གོ་གི་ཡོད་པ་རུ་དེ་འདྲའི་ཅི་ཡོང་དེ་ཕལ་ཆེར་གཤམ་དུ་བ་ཡོད་པའི་སོ་ཞིག་འདུག། དེ་ཀུན་བདག་ཏུ་འཛིན་པ་ལས་བྱུང་ན། བདག་གཅེས་འཛིན་གྱི་བའི་འདྲེ་ཆེན་པོ་དེས་ཀོ་བདག་ལ་ཅི་ཞིག་བྱ། བདག་ཉིད་ཡོངས་སུ་མ་བརྟགས་ན། སྡུག་བསྔལ་སྤོང་བར་མི་ནུས་ཏེ། རང་ཉིད་གཅེས་པར་འཛིན་ནས་ང་ང་སྙམ་དུ་པའི་གཅེས་པོ་བྱེད་དེ་ཡང་རང་གཞན་ལས་པས་བདམས་པའི་རྩ་ཆེར་བརྩི་བ་དེ་ཡང་དེ་འདྲའི་གི་བློ་ངན་དེ་ཡོངས་སུ་མ་བརྟགས་ན་སྡུག་བསྔལ་སྤོང་བར་མི་ནུས་ཏེ། ཇི་ལྟར་བས་སྲེག་པར་བྱེད་པའི་མེ་རང་གི་ལག་པ་ནས་མ་བཏང་ཕྱིན་ཆད་ལ་ཡང་སྲེག་པ་སྤོང་བར་མི་ནུས་པ་བཞིན། རྒྱུ་མཚན་དེ་ལྟ་བུའི་སྒོ་ནས་བདག་གི་སྡུག་བསྔལ་དེ་བདག་གནོད་ཞི་བ་དང། ཨོ་རེད། རྒྱུ་མཚན་དེ་ལྟ་བུའི་སྒོ་ནས་བདག་དང་དེ་ལྟ་བུའི་སྒོ་ནས་བདག་གི་གནོད་པ་ཞི་བ་དང་གཞན་གྱི་སྡུག་བསྔལ་ཞི་བར་བྱ་བའི་ཕྱིར་བདག་ཉིད་གཞན་ལ་གཏང་བར་བྱ་བ་དང་གཞན་རྣམས་བདག་བཞིན་གཟུང་བར་བྱ་དགོས་པ་རེད། བདག་ནི་གཞན་གྱི་དེ་ལྟར་བདག་ནི་གཞན་གྱི་དབང་དུ་གྱུར་པ་ཡིན་ཅེས་པའི་ཡིད་ཁྱོད་ངེས་པར་ཤེས་པར་གྱིས་ལ། རང་གཅེས་འཛིན་ལ་རྩོད་པ་རུ་རྒྱབ་ཡོང་གི་ཡོད་རེད། ད་ནི། རང་བདག་ནི། ནི། ཇོ་བོ་སེམས་ཅན་གཞན་གྱི་དབང་དུ་གྱུར་པ་ཡིན་ཅེས་བདག་གཅེས་འཛིན། ཁྱོད་ནི་ངེས་པར་ཤེས་པར་གྱིས་ལ། ད་ཕྱིན་ཆད་སེམས་ཅན་ཀུན་གྱི་དོན་བསྒྲུབ་རྒྱུ་སེམས་ཅན་ནམ་མཁའི་མཐས་གཏུགས་པའི་སེམས་ཅན་རྣམས་ཀྱི་དོན་བསྒྲུབ་རྒྱུ་མ་གཏོགས་པར། ད་ནི་ཁྱོད་ཀྱིས། སེམས་ཅན་གྱི་དོན་སྒྲུབ་པ་ལས་གཞན་པའི། ནི་རང་གི་དོན། ནི། མི་བསམ། མི་བསམ་པར་བྱ། རང་གི་དོན་ནི་བསམ་བྱ་ཞིག་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས། སེམས་ཅན་གཞན་ལ་བས་བཏང་ཟིན་པ་ཡིན་དུས་སེམས་ཅན་གཞན་གྱི་དབང་དུ་ཡོད་པས། ཨེ་ནི་བདག་གི་མིག་ལ་སོགས་པ། བདག་གི་མིག་དང་བདག་གི་བའི་ངག་དང་བདག་གི་བའི་ལུས་ལ་སོགས་པ་དེ་དག་གིས་ཨེ་ནི་གཅིག་རང་དོན་སྒྲུབ་པར་རིགས་པ་མ་ཡིན། སེམས་ནམ་མཁའི་མཐས་གཏུགས་པའི་སེམས་ཅན་དེ་དག་གི་དོན་དུ་ཡོད་པས་རང་གི་མིག་ལ་སོགས་པ་ཡིས་སེམས་ཅན་དེ་དག་ལ་ཡང། པའི་མིག་ལོག་ལྟ་ཡག་སོགས་རོ། དེ་དག་ལ་པའི་ཚིག་ངན་ཞུ་ཡག་སོགས་རོ། དེ་དག་ལ་པའི་ལུས་ཀྱི་རྣམ་འགྱུར་ངན་པ་བསྟན་ཡག་སོགས་རོ་དེ་འདྲས་ལོག་པར་བྱ་བ་གཏན་ནས་མི་རིགས། གཏན་ནས་བྱེད་ཀྱི་མིན། དེས་ན་སེམས་ཅན་གཙོ་བོར་བྱ་སྟེ། བདག་གི་ལུས་ལ་པའི་བཟང་པོའི་ཡོན་ཏན་ཅི་དང་ཅི་མཐོང་བ་དེ་ཐམས་ཅད་དེ་དང། དེ་དང་དེ། རང་རང་ལས་རང་གི་བློ་ཡིས་ཕྲོགས་ནས་ཀྱང། ཇོ་བོ་སེམས་ཅན་གཞན་དག་ལ་འཕྲལ་དང་ཡུན་གྱི་ནི་ཕན་པ་བསྒྲུབ་པའི། ཆེད་དུ་སྤྱད་པར་བགྱིའོ། རང་གཅེས་འཛིན་གྱི་སྐྱོན་དང་གཞན་གཅེས་འཛིན་གྱི་ཡོན་ཏན་བསམ་པ། དེའི་རིགས་ནི་སྔོན་ལ་བཏང་ནས།